གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ན་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བཅུ་གཅིག་མགོ་ཟླ་བའི་ཚེས་པ་ཉི་ཤུ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་བརྒྱད། རེས་གཟའ་ཟླ་བའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན། སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར། བོད་ནང་སློབ་གྲྭའི་གུང་གསེང་དང་བསྟུན་ནས་རྒྱ་ནག་གཞུང་གིས་སློབ་ཕྲུག་ཚོར་ཁྱིམ་དུ་ཟབ་སྦྱོང་རིགས་སྤྲོད་ཀྱི་ཡོད་མེད་ལྟ་རྟོག་བྱེད་བཞིན་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཁང་དང་ཉི་ཧོང་ནང་གི་བོད་རིགས་སྤྱི་མཐུན་ཚོགས་པ་ཐུན་མོང་གིས་ཉེ་དུས་ཉི་ཧོང་ནང་ས་འགུལ་གྱི་གོད་ཆག་ཁྲོད་གནོད་སྐྱོན་ཕོག་པ་རྣམས་ལ་གདུང་སེམས་མཉམ་སྐྱེད་ཆེད། མཆོད་འབུལ་སྨོན་ལམ་གསུང་འདོན་ཞིག་འདི་ཟླའི་ཚེས་དྲུག་ཉིན་གོ་སྒྲིག་ཞུས་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་གཞིར་བཟུང། བཙུན་མ་དགའ་དབྱངས་ལྷ་མོ་ལགས་ཀྱིས་གནས་མཆོག་རྡོ་རྗེ་གདན་དུ་བདག་མེད་ཀྱི་ཁྱི་ལ་ཟས་དང་རྒྱ་གར་གྱི་ཡུལ་མི་ཉམ་ཐག་ཁ་ཅིག་ལ་ཞོགས་ཟས་སྦྱིན་གཏོང་གནང་བཞིན་པའི་སྐོར་ས་གནས་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་ཐེངས་འདིའི་གནད་འགྲེལ་ལེ་ཚན་ནང་ཁེ་ན་ཌའི་གྲོང་ཁྱེར Toronto ནང་གནས་བཞུགས་དཔེ་གསར་གྱོན་ཆས་དྲིལ་བསྒྲགས་གནང་མཁན་ཕུར་པ་ཚང་བསྟན་འཛིན་ལགས་ལ་ཁོང་གིས་དཔེ་གསར་གྱོན་ཆས་ཀྱི་དྲིལ་བསྒྲགས་ཀྱི་ཆེད་ལས་གནང་བའི་ཉམས་མྱོང་དང་ཕུགས་ཀྱི་དམིགས་ཡུལ་སོགས་ཀྱི་སྐོར་ལ་གནད་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་བདུན་རེའི་དཔྱད་བརྗོད་ཀྱི་གླེང་སྟེགས་ཞེས་པའི་ལེ་ཚན་བཅས། ད་རིང་གི་གསར་འགྱུར་དང་ལེ་ཚན་གཞན་དག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ་བོད་ནང་སློབ་གྲྭའི་གུང་གསེང་དང་བསྟུན་ནས་རྒྱ་ནག་གཞུང་གིས་སློབ་ཕྲུག་ཚོར་ཁྱིམ་དུ་ཟབ་སྦྱོང་རིགས་སྤྲོད་ཀྱི་ཡོད་མེད་ལྟ་རྟོག་བྱེད་བཞིན་འདུག། དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་རྡ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་འབྱོར་བྱུང་བ་དེ་སྙན་སྒྲོན་ཞུ་གི་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ནང་རྒྱ་ནག་རྒྱལ་ཡོངས་ཀྱི་སློབ་གྲྭ་ཁག་དགུན་ཁའི་གུང་གསེང་ལ་གཏོང་གི་ཡོད་ཀྱང་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་སློབ་མའི་གུང་གསེང་རིང་ཟབ་སྦྱོང་གང་བྱུང་གཉེར་མི་ཆོག་པའི་ཁྲིམས་བཟོས་ཡོད་པ་བཞིན་འདི་ལོ་ཡང་བོད་ཀྱི་ས་གནས་ཁག་ཏུ་རྒྱ་ནག་གི་ཁྲིམས་དེ་ལག་བསྟར་གྱིས་བོད་ཀྱི་རྒྱལ་ས་ལྷ་ས་དང་བླ་བྲང། ཡུལ་ཤུལ་སོགས་སུ་ད་ལོའི་དགུན་ཁའི་གུང་གསེང་རིང་རྒྱ་ནག་གཞུང་གིས་ཆོག་མཆན་མེད་པར་སློབ་ཕྲུག་ཚོ་ཚོགས་སྒེར་སུ་ཞིག་གིས་ཟབ་སྦྱོང་རིགས་སྤྲད་ཆོག་གི་མེད་པ་མ་ཟད། བོད་ཀྱི་དགོན་སྡེ་གྲྭ་ཚང་ཁག་གིས་སློབ་མར་ཟབ་སྦྱོང་སྤྲོད་རྒྱུར་དམ་དྲག་ཤུགས་ཆེ་བྱེད་བཞིན་ཡོད་པ། བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་བོད་ཀྱི་རྒྱལ་ས་ལྷ་ས་རུ་དགུན་ཁའི་གུང་གསེང་དང་བསྟུན། རྒྱ་ནག་གཞུང་ངོས་ནས་ཟབ་སྦྱོང་སྤྲོད་སར་བཀོད་སྒྲིག་གཏན་འབེབས་ལས། སློབ་ཕྲུག་གི་ཕ་མ་དང་ནང་མིའི་འདོད་མོས་ལྟར་ཟབ་སྦྱོང་གང་ཡང་གཉེར་མི་ཆོག་པ་མ་ཟད། གཞུང་གིས་ཆོག་མཆན་སྤྲད་པའི་ཟབ་སྦྱོང་སྤྲོད་ས་ཁག་ལས་དགོན་སྡེ་གྲྭ་ཚང་ཁག་གཙོས་རྒྱ་ནག་གཞུང་གི་ཆབ་སྲིད་དང་འགལ་བའི་མི་སྣ་ཚོ་ཟབ་སྦྱོང་ནང་ཞུགས་པར་དོ་དམ་ནན་མོ་བྱེད་ཀྱི་ཡོད་པ་བརྗོད་བྱུང་ལ། ཡང་འབྲེལ་ཡོད་གཞན་ཞིག་ནས་ཡུལ་ཤུལ་སོགས་སུ་སློབ་ཕྲུག་གི་གུང་གསེང་སྐབས་རྒྱ་ནག་གཞུང་འབྲེལ་མི་སྣ་མཚམས་མཚམས་ཁྱིམ་ཚང་རེ་རེ་བྱས་ཡོང་སྟེ། སློབ་ཕྲུག་ལ་ཁྱིམ་དུ་གསབ་སྦྱོང་དང་ལས་ཀ་སོགས་ག་རེ་གཉེར་བཅུག་གི་ཡོད་མེད་ཐད་ལྟ་རྟོག་བྱེད་མཁན་བྱུང་གི་ཡོད་སྐོར་བརྗོད་བྱུང། འདི་ལོ་སྤྱི་ཟླ་དང་པོ་འགོ་བཙུགས་པ་དང་རྒྱ་ནག་སློབ་གསོ་ལྷན་ཁང་ཟེར་བས་བརྡ་ཁྱབ་ཅིག་བཏང་སྟེ། ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་དགུན་ཁའི་གུང་གསེང་རིང་ས་གནས་ཁག་གི་ཁྲིམས་འཛིན་པས་ཤུགས་སྣོན་གྱིས་སློབ་ཕྱིའི་གསབ་སྦྱོང་ལ་ལྟ་བཤེར་དང་སྒྲིག་འགལ་གསབ་སྦྱོང་ལ་ཞིབ་བཤེར་ནན་མོ་དང་ཐེར་འདོན་ཐག་གཅོད་དགོས་པ་བརྗོད་འདུག་ལ། ཡང་གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་དེ་སྔ་ཡིན་ན་བླ་བྲང་ཕྱོགས་སུ་དགུན་ཁའི་གུང་གསེང་དང་འབྲེལ་ཚོགས་སྒེར་ཚང་མས་སློབ་ཕྲུག་ཚོ་ཟབ་སྦྱོང་སྤྲོད་རྒྱུའི་ལུགས་སྲོལ་ཤུགས་ཆེར་དར་ཡོད་ཀྱང། ད་ལྟ་གཞུང་གི་བཀོད་ཁྱབ་འོག་དེའི་རིགས་གང་ཡང་གཉེར་མི་ཆོག་པས་སློབ་གྲྭའི་ནང་བོད་ཡིག་མི་ཆོག་པ་དང་གུང་གསེང་སྐབས་བོད་ཡིག་གསབ་ཁྲིད་མི་ཆོག་པས་དངོས་གནས་བོད་རིགས་བྱིས་པ་ལོ་ཆུང་ཚོ་གང་ཡང་མི་ཤེས་མཁན་དང་རེ་བ་བརྒྱབ་ས་མེད་པ་ཞིག་ཏུ་གཏོང་གི་ཡོད་པར་འགྲེལ་བརྗོད་གནང་གི་འདུག་ཕྱི་ལོ་ཉིས་སྟོང་ཉིས་རྩ་གཅིག་ལོ་ནས་བཟུང་རྒྱ་ནག་གཞུང་གིས་སློབ་གྲྭ་ཕྱི་ནས་སློབ་མར་ཟབ་སྦྱོང་སྤྲོད་རྒྱུ་བཀག་འགོག་བྱས་རྗེས། ལོ་དེའི་ཕྱི་ཟླ་བཅུ་གཅིག་ནང་མཚོ་སྔོན་དང་མགོ་ལོག་ཕྱོགས་ནས་གུང་གསེང་དང་འབྲེལ་སློབ་མར་བོད་ཡིག་གསབ་སྦྱོང་སྤྲོད་མི་ཆོག་པའི་བཙན་བཀའ་བཏང་ཡོད་པ་རེད་ལ་དེ་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཤེས་རྟོགས་བྱུང་བར། ཕྱི་ལོ་ཉིས་སྟོང་ཉིས་རྩ་གཉིས་ལོར་མི་སྒེར་ངོས་ནས་སློབ་མ་བསྡུ་རུབ་ཀྱིས་བོད་སྐད་ཡིག་གི་གསབ་སྦྱོང་སྤྲོད་རྐྱེན་ལྷ་ས་ཁུལ་དུ་དངུལ་ཆད་རྒྱ་སྒོར་ཁྲི་གཉིས་དང་དགེ་རྒན་གྱི་ལག་ཁྱེར་གཞུང་བཞེས་བཏང་བའི་གནས་ཚུལ་བྱུང་བ་སོགས་ཡོད་པ་དང་རྒྱ་ནག་གཞུང་གིས་ལོ་རེ་བཞིན་བོད་ནང་གི་སློབ་མ་ཚོ་བོད་ཡིག་སློབ་ཁྲིད་ཇེ་ཉུང་དུ་གཏོང་བ་དང། ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ནང་རྒྱ་ནག་གཞུང་གིས་བོད་ཀྱི་རྔ་བ་ཁུལ་ཡོངས་ཀྱི་སློབ་གྲྭ་ཆུང་འབྲིང་ཁག་ཏུ་སློབ་ཚན་ཚང་མ་རྒྱ་ཡིག་ལ་བསྒྱུར་བ་དང་དཀར་མཛེས་ཁུལ་དུ་སློབ་གྲྭ་ཁག་ནང་བོད་ཡིག་རྩ་ནས་སློབ་ཁྲིད་བྱེད་མི་ཆོག་པའི་སྲིད་བྱུས་ལག་བསྟར་བྱེད་བཞིན་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སེང་གེ་རི་བསོད་ནམས་ལྷ་མོས་སྙན་སྒྲོན་ཞུ་གི་ཡིན། ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཁང་དང་ཉི་ཧོང་ནང་གི་བོད་རིགས་སྤྱི་མཐུན་ཚོགས་པ་ཐུན་མོང་གིས་ཉེ་དུས་ཉི་ཧོང་ནང་ས་འགུལ་གྱི་གོད་ཆག་ཁྲོད་གནོད་སྐྱོན་ཕོག་པ་རྣམས་ལ་གདུང་སེམས་མཉམ་སྐྱེད་ཆེད། མཆོད་འབུལ་སྨོན་ལམ་གསུང་འདོན་ཞིག་དེ་འདས་ཚེས་དྲུག་ཉིན་གོ་སྒྲིག་ཞུས་གནང་འདུག་དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ལོ་གསར་ཚེས་ཉིན་གྱི་ཉིན་རྒྱབ་ལ་ཉི་ཧོང་གི་ནུབ་བྱང་ས་ཁུལ་ནོ་ཊོ་ཞེས་པའི་ཕྱེད་གླིང་ནང་ས་འགུལ་འགུལ་ཚད་བདུན་དང་ཚེག་དྲུག་ཅན་ཞིག་བརྒྱབ་པའི་རྐྱེན་གྱིས་མི་རྒྱུ་ཟོག་གསུམ་ལ་གནོད་སྐྱོན་ཚབས་ཆེ་ཕོག་པའི་ཡིད་སྐྱོའི་གནས་ཚུལ་བྱུང་བར་བརྟེན་ནས་ཉི་ཧོང་སྐུ་ཚབ་དོན་གཅོད་ཁང་དང་ཉི་ཧོང་ནང་གི་བོད་རིགས་སྤྱི་མཐུན་ཚོགས་པ། ཐུན་མོང་གིས་ས་འགུལ་གྱི་གོད་ཆག་ཁྲོད་རྐྱེན་འདས་སུ་ཕྱིན་པ་རྣམས་ཐེ་བའི་གནོད་སྐྱོན་ཕོག་མཁན་རྣམས་ལ་མྱ་ངན་གུས་འདུད་དང་གདུང་སེམས་མཉམ་སྐྱེད་མཚོན་ཕྱིར་ཉི་ཧོང་གི་རྒྱལ་ས་ཊོ་ཁྱོའི་བོད་ཁང་ནང་གཤིན་པོའི་བསྔོ་སྨོན་གསུང་འདོན་གྱི་འདུ་འཛོམས་ཤིག་བཀོད་སྒྲིག་གནང་འདུག་སྐབས་དེར་ཉི་ཧོང་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་རང་བྱུང་གི་གོད་ཆག་ཁྲོད་རྐྱེན་འདས་སུ་ཕྱིན་པ་རྣམས་དང་གནོད་སྐྱོན་ཕོག་མཁན་རྣམས་ལ་བོད་ཕྱི་ནང་གཉིས་ཀྱི་བོད་མི་ཡོངས་ཀྱི་ཚབ་ཞུས་ནས་མྱ་ངན་གུས་འདུད་དང་གདུང་སེམས་མཉམ་སྐྱེད་ཞུས་པ་མ་ཟད་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ལ་དགེ་འདུན་འདུས་མང་རྒྱ་མཚོའི་ལྷན་དུ་ཉི་ཧོང་ནང་ས་འགུལ་གྱི་གནོད་སྐྱོན་ཕོག་མཁན་ཡོངས་ལ་ཐུགས་སྨོན་རྒྱ་ཆེ་མཛད་པའི་སྐོར་གསུངས་པ་དང་འབྲེལ་མགོན་པོ་གང་ཉིད་ནས་ཉི་ཧོང་གི་སྲིད་བློན་ཕོ་མི་ཡོ་ཀི་ཤི་དཱ་མཆོག་ལ་ཐུགས་གསོའི་གསུང་འཕྲིན་ཅིག་སྩལ་གནང་མཛད་པ་དེ་སྒྲོག་སྦྱང་ཞུས་འདུག་ལ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཉི་ཧོང་གི་སྲིད་བློན་ལ་ཐུགས་གསོའི་གསུང་འཕྲིན་སྩལ་གནང་མཛད་པ་དེ་ཉི་ཧོང་གི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་བརྒྱུད་སྲིད་བློན་ལས་ཁུངས་ལ་ཕུལ་གནང་འདུག། ཡང་སྐུ་ཚབ་དོན་གཅོད་མཆོག་ནས་རྒྱ་གར་ནང་རྟེན་གཞི་གནང་བའི་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱིས་ཀྱང་ཉི་ཧོང་ནང་ས་འགུལ་གྱི་གོད་ཆག་བྱུང་བ་རྣམས་ལ་ཐུགས་གསོའི་ཕྱག་ཡིག་གནང་བ་དེ་སྒྲོག་སྦྱང་ཞུས་གནང་འདུག། མཆོད་འབུལ་སྨོན་ལམ་གསུང་འདོན་ཞུ་སྐབས་པོ་ཏཱ་ལ་མཐོ་རིམ་གཙུག་ལག་སློབ་གྲྭ་ཆེན་མོའི་དགེ་བཤེས་བསོད་ནམས་རྒྱལ་མཚན་ལགས་ཀྱིས་དབུ་མཛད་གནང་བ་དང། དེའི་ནང་ཆེད་ཕེབས་གནང་བའི་བོད་མི་དང་ཉི་ཧོང་བ། རྒྱ་རིགས་མི་མང་བཅས་ཀྱིས་སྒྲོལ་མའི་བསྟོད་པ་དང་ཤེས་རབ་སྙིང་པོ། བཟང་སྤྱོད་སྨོན་ལམ་དང་སྤྱན་རས་གཟིགས་ཀྱི་གཟུངས་སྔགས་སོགས་གསུང་འདོན་གནང་འདུག། སྐབས་དེར་ཉི་ཧོང་གི་ཚོགས་བཅར་བ་རྣམས་ཀྱིས་ཉི་ཧོང་སྐུ་ཚབ་དོན་གཅོད་ཁང་དང་བོད་མི་རྣམས་ཀྱིས་ཉི་ཧོང་ལ་གདུང་སེམས་མཉམ་སྐྱེད་མཚོན་ཆེད་མཆོད་འབུལ་སྨོན་ལམ་གསུང་འདོན་གོ་སྒྲིག་གནང་བར་ཐུགས་རྗེ་ཆེ་ཞུས་པ་སྤྱི་དང། ལྷག་དོན་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ས་འགུལ་གྱི་གོད་ཆག་ཕོག་པ་རྣམས་ལ་ཐུགས་སྨོན་སྐྱབས་འཇུག་མཛད་པར་ཁོང་རྣམས་དགའ་ཚོར་ཆེན་པོ་བྱུང་བ་མ་ཟད་སེམས་འགུལ་ཆེན་པོ་ཐེབས་པའི་ཐོག་ནས་བཀའ་དྲིན་རྗེས་དྲན་ཡང་ཞུས་འདུག་པས། འདིའི་སྐོར་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་གསུངས་དོན། ཉེ་བའི་ཆར་ལ་ད་ལྟ་སྐྱབས་མགོན་རིན་པོ་ཆེ་ཕ་གི་བོད་ག་ཡ་ལ་རྡོ་རྗེ་གདན་ལ་བཞུགས་ཡོད་རེད་རྡོ་རྗེ་གདན་ལ་སྐྱབས་མགོན་རིན་པོ་ཆེ་གིས་དགེ་འདུན་པ་མི་མང་ཚོགས་ནང་ལོགས་ལ་ཉི་ཧོང་ནང་ལོགས་ལ་འདི་འདྲ་བྱུང་བ་དེའི་སྐོར་ལ་གདུང་སེམས་མཉམ་སྐྱེད་ཡོད་པ་དང་ཐུགས་གསོ་སྨོན་ལམ་འདི་གང་ཤེས་རབ་སྙིང་པོ་འདུག་འདོན་པ། དེ་ཚོ་ཚང་མ་འདུག་སའི་འགྲེལ་བཤད་ཞུས་པ་ཡིན། དེ་ནས་སྐྱབས་མགོན་རིན་པོ་ཆེ་གིས་ད་ལྟ་ཉི་ཧོང་གི་སྲིད་བློན Kishida Fumio ལགས་ལ་གསུང་འཕྲིན་བཅས་གནང་ཡོད་རེད། དེ་ཡང་མི་ཚང་མའི་མདུན་ལ་སྒྲོག་སྦྱང་འདུག་སའི་ཞུས་པ་ཡིན། དེའི་མཉམ་པོ་ལ་རྒྱ་གར་ལ་ཡོད་པའི International Buddhist Confederation ཁོ་རང་ཚོས་ཀྱི་ཐུགས་གསོ་གི་ཕྱག་ཡིག་ཅིག་གནང་འདུག་བ། འདི་ཚོའི་འདུག་སའི་ཁོང་ཚོར་སྙན་སེང་འདུག་ཞུས་དུས་ཙམ་པ་ཉི་ཧོང་མི་དེ་ཚོ་དགའ་པོ་ཞེ་དྲག་བྱུང་སོང་ལྷག་པར་དུ་སྐྱབས་མགོན་རིན་པོ་ཆེ་གིས་བོདྷ་ག་ཡ་ལ་མི་མང་ཚོགས་ཀྱི་ནང་ལ་ནི་ཉི་ཧོང་ནང་ལ་དཀའ་ངལ་འཕྲད་པ་དེ་སྐོར་ལ་ཅིག་ཅར་རེ་རེ་བརྗོད་དེ་ནང་ལ་གྲྭ་པ་བླ་མ་རེད་དགེ་སློང་རེད་ཅེས་པ་མང་པོ་དེ་མཉམ་པོ་ལ་ཤེས་རབ་སྙིང་པོ་འདོན་པ་དེ་ལ་ཁོ་རང་ཚོ་ལ་ཅིག་གི་སེམས་པ་ལ་དགའ་བོ་དང་འདི་འདྲ་ཤུགས་ཆེན་པོ་ཞེ་དྲག་བྱུང་ཤག་སྐྱབས་མགོན་རིན་པོ་ཆེ་གིས་ད་ལྟ་ཉི་ཧོང་གི་སྲིད་བློན་ལ་ཕུལ་བའི་ཕྱག་བྲིས་དེ་ང་ཚོའི་དེ་དོན་གཅོད་ལས་ཁུངས་ཀྱིས་ང་ཚོ་གྲོས་ཚོགས་འཐུས་མི་བརྒྱུད་བྱས་ཡག་འདུག་ཅེས་སྲིད་བློན་གྱི་ལས་ཁུངས་ལ་འདུག་ས་ཕུལ་བ་ཡིན། ཉི་ཧོང་གི་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ལ་དེའི་སྐོར་གནས་འདྲི་ཞུས་པའི་ཞིབ་ཕྲའི་གནས་ཚུལ་ཁག་སང་ཞོགས་སྙན་སྒྲོན་ཞུ་གི་ཡིན་པས་དེ་དོན་རྣམ་པ་ཚོས་དགོངས་འཇགས་གནང་རོགས་གནང། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་བོད་རང་སྐྱོང་ལྗོངས་ཟེར་བའི་ས་གནས་རྒྱ་ནག་དམར་ཤོག་ཚོགས་པའི་ཆབ་སྲིད་གྲོས་བསྡུར་ཚོགས་ཆུང་གི་ཚོགས་གཙོ་ཟུར་པ་ཅང་ཅི་ཡིས་ཁྲིམས་དང་སྒྲིག་གཞི་ཁག་ལ་བརྩི་མེད་ཚབས་ཆེ་བཏང་བའི་ཉེས་མིང་འོག་རྒྱ་ནག་དམར་ཤོག་ཚོགས་པ་ནས་ཕྱིར་འབུད་བཏང་བ་མ་ཟད་གོ་གནས་ནས་ཀྱང་གནས་དབྱུང་བཏང་ཡོད་པའི་གནས་ཚུལ་འདུག། དེ་ཡང་ཅང་ཅི་རྒྱ་ནག་དམར་ཤོག་ཚོགས་པ་ནས་ཕྱིར་འབུད་དང་གོ་གནས་ནས་གནས་དབྱུང་གཏོང་རྒྱུའི་ཐག་གཅོད་དེ་ནི་རྒྱ་ནག་གི་དམར་ཤོག་ཚོགས་པའི་དབུས་སྒྲིག་ཁྲིམས་ཞིབ་བཤེར་ལས་ཁང་དང་རྒྱལ་ཡོངས་ལྟ་རྟོག་ཚོགས་ཆུང་གིས་དཔྱད་ཞིབ་བྱས་པའི་རྗེས་སུ་ཐག་གཅོད་བྱས་པ་ཞིག་ཡིན་སྐོར་རྒྱ་ནག་གི་ལྐོག་ཟ་རུལ་སུངས་ལ་འགོག་རྒོལ་བྱེད་མཁན་གྱི་ལས་ཁང་མཐོ་ཤོས་དེས་བསྒྲགས་གཏམ་ཞིག་སྤེལ་བའི་ནང་བཀོད་འདུག། ཡང་ཅང་ཅི་ཡི་ཐོག་དཔྱད་ཞིབ་བྱས་པའི་རྗེས་སུ་རྒྱ་ནག་དམར་ཤོག་ཚོགས་པའི་ལྟ་གྲུབ་དང་ཡིད་ཆེས་ཚང་མ་བརླགས་པའི་ཅང་ཅི་ཡིས་རྒྱ་ནག་དམར་ཤོག་ཚོགས་པ་དང་གཞུང་འཛིན་སྤྱོད་ཚུལ་ཡར་རྒྱས་གོང་འཕེལ་གཏོང་རྒྱུ་སོགས་རྩ་འཛིན་དམ་བཅའ་བརྒྱད་ལ་བརྩི་མེད་རྡོག་རོལ་བཏང་སྟེ་རང་གི་དབང་ཆའི་ཁེ་ཕན་བེད་སྤྱོད་བཏང་ནས་གཞན་གྱི་སར་ནས་ཁེ་བཟང་དོན་དུ་གཉེར་ཡོད་པ་དང་དཔེར་ན། ལས་གཞི་ཁག་གི་ཐད་གན་རྒྱ་འཇོག་སྐབས་དང་ས་ཆ་གནས་སྤོ་ཚོང་ལས་སོགས་ལས་དོན་གཉེར་རྒྱུའི་ཆོག་མཆན་སྤྲད་པའི་ལན་དུ་ཁྲིམས་འགལ་སྒོ་ནས་དངུལ་འབོར་ཆེན་དང་རྒྱུ་དངོས་རིན་ཐང་ཅན་འབོར་ཆེན་ལེན་པ་གཙོས་པའི་བྱ་བ་མ་རུང་བ་ཚབས་ཆེ་མང་པོ་བྱས་ལུགས་བཤད་འདུག་ལ། ཡང་ཁོ་པས་ལྐོག་རྔན་ལེན་པའི་ཁྲིམས་འགལ་གྱི་ཉེས་པ་ཚབས་ཆེན་བསགས་སྐོར་ཡང་གོང་ཞུས་བསྒྲགས་གཏམ་དེའི་ནང་བཀོད་འདུག། རྒྱ་ནག་དམར་ཤོག་ཚོགས་པའི་ཁྲིམས་དང་སྒྲིག་གཞི་ཁག་ལ་གཞིར་བཟུང་ཅང་ཅིས་རྒྱ་ནག་དམར་ཤོག་ཚོགས་པ་ནས་ཕྱིར་འབུད་གཏོང་རྒྱུ་དང་གོ་གནས་ནས་ཕྱིར་འབུད་གཏོང་རྒྱུའི་ཐག་གཅོད་བྱས་ལུགས་སོགས་ཀྱང་བཤད་འདུག་ཡང་ཁོ་པས་ཁྲིམས་འགལ་སྒོ་ནས་རྒྱུ་ནོར་ཐོབ་པ་ཁག་གཞུང་བཞེས་བྱས་སྐོར་དང་ཁོ་པའི་གནད་དོན་དེར་ད་དུང་ཡང་ཞིབ་བཤེར་མང་བ་བྱེད་ཕྱིར་མཐོ་རིམ་འབྲེལ་ཡོད་ལས་ཁང་ལ་གནས་སྤོ་བྱས་ཟིན་ལུགས་ཀྱང་གོང་ཞུས་བསྒྲགས་གཏམ་དེའི་ནང་བཤད་ཡོད་པའི་གནས་ཚུལ་འདུག་ཡང་ཨ་མི་རི་ཀའི་དམག་དོན་ཡོ་བྱད་བཟོ་ཚོང་ཁེ་གཉེར་ལས་ཁང་ཁག་ལྔ་ཡིས་ཐའེ་ཝན་ལ་གོ་མཚོན་ལག་ཆ་ཚོང་སྒྱུར་བྱས་པའི་ཡ་ལན་དུ་རྒྱ་ནག་གིས་ཨ་མི་རི་ཀའི་ཁེ་གཉེར་ལས་ཁང་དེ་དག་ལ་དཔལ་འབྱོར་ཉེས་ཆད་འགེལ་རྒྱུ་ཡིན་སྐོར་ཁ་སང་རེས་གཟའ་ཉི་མའི་ཉིན་རྒྱ་ནག་གི་ཕྱི་སྲིད་ལས་ཁང་གིས་བཤད་ཡོད་པའི་གནས་ཚུལ་འདུག་ཨ་མི་རི་ཀས་ཐའེ་ཝན་ལ་གོ་མཚོན་ལག་ཆ་ཚོང་སྒྱུར་བྱས་པ་དེ་ནི་ཨ་རི་དང་རྒྱ་ནག་གཉིས་བར་མ་མཐུན་པའི་རྩོད་རྙོག་ཡོང་གཞིའི་རྒྱུ་རྐྱེན་ཡང་སེ་ཆགས་ཀྱི་ཡོད་ཅིང་རྒྱ་ནག་གིས་ཨ་རིའི་དམག་དོན་ཡོ་ཆས་བཟོ་གྲྭའི་ཁེ་གཉེར་ལས་ཁང་ཁག་ལྔ་ལ་དཔལ་འབྱོར་ཉེས་ཆད་འགེལ་རྒྱུ་ཡིན་ལུགས་བཤད་པ་དེ་ནི་འདི་ཟླའི་ཚེས་བཅོ་གསུམ་ཉིན་ཐའེ་ཝན་ན་ཡུལ་དེའི་སྲིད་འཛིན་དང་གྲོས་ཚོགས་འཐུས་མིའི་འོས་བསྡུ་བྱེད་ལ་ཉེ་བའི་སྐབས་དེར་བྱས་པ་ཞིག་ཡིན་པ་མ་ཟད། རྒྱ་ནག་གཞུང་གིས་ཐའེ་ཝན་གྱི་འོས་བསྡུ་དེ་ནི་དམག་དང་ཞི་བདེ་གཉིས་ཀྱི་གདམ་ག་ཡིན་ལུགས་ཀྱང་བཤད་ཡོད་པ་རེད། ཟླ་བ་སྔོན་མའི་ནང་ཨ་རིའི་ཕྱི་སྲིད་ལས་ཁང་གིས་ཐའེ་ཝན་གྱིས་རང་ཉིད་ཀྱི་འཐབ་ཇུས་ཐད་ཀྱི་གནས་ཚུལ་ལམ་ལུགས་རྒྱུན་འཛིན་གནང་ཕྱིར། ཨ་རིས་ཨ་སྒོར་ས་ཡ་སུམ་བརྒྱ་གནས་པའི་ཡོ་བྱད་ཚོང་བསྒྱུར་གནང་རྒྱུའི་ཆོག་མཆན་གནང་འདུག་རྒྱ་ནག་གི་ཕྱི་སྲིད་ལས་ཁང་གི་མགྲིན་ཚབ་པས་བསྒྲགས་གཏམ་ཞིག་སྤེལ་བའི་ནང་ཉེ་དུས་ཨ་རིས་ཐའེ་ཝན་ལ་གོ་མཚོན་ལག་ཆ་ཚོང་བསྒྱུར་བྱས་པ་དེ་རྒྱ་ནག་གི་བདག་དབང་དང་བདེ་འཇགས་ཀྱི་ཁེ་ཕན་ལ་སྣང་ཆུང་ཁྱད་གསོད་བྱས་པ་མ་ཟད་ཐའེ་ཝན་གྱི་མཚོ་གླིང་གི་ཞི་བདེ་དང།

ད་དུང་རྒྱ་ནག་གཞུང་གིས་གོང་ཞུས་ཨ་རིའི་ཁེ་གཉེར་ལས་ཁང་དེ་དག་གི་རྒྱུ་དངོས་ཁག་བེད་སྤྱོད་བྱ་རྒྱུ་མེད་པ་བཟོ་རྒྱུ་མ་ཟད། རྒྱ་ནག་མི་མང་དང་ཚོགས་པ་ཁག་གིས་གོང་ཞུས་ཨ་རིའི་ཁེ་གཉེར་ལས་ཁང་ཁག་གི་མཉམ་དུ་ལས་དོན་སྤེལ་རྒྱུར་དམ་དྲག་བཀག་སྡོམ་བྱ་རྒྱུ་ཡིན་ལུགས་ཀྱང་བཤད་ཡོད་པ་སོགས་ཀྱི་གནས་ཚུལ་འདུག།

གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་ལྟར་བཙུན་མ་དགའ་ཡང་ལྷ་མོ་ལགས་ནས་རྡོ་རྗེ་གདན་དུ། བདག་མེད་ཀྱི་ཁྱི་ལ་ཟས་དང་དེ་བཞིན་རྒྱ་གར་ཡུལ་མི་ཉམ་ཐག་ཁག་ཅིག་ལ། ཞོགས་ཟས་ཀྱི་སྦྱིན་པ་བཏང་གནང་གི་འདུག། དེ་ཡང་མཚོ་པདྨར་གནས་བཞུགས་གནང་མཁན་བཙུན་མ་རང་ལོ་ལྔ་བཅུ་ང་གསུམ་ལ་སོན་པ། དགའ་ཡང་ལྷ་མོ་ལགས་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་དང། ནང་ཆོས་ཀྱི་སྙིང་པོ་གཞན་ཕན་བྱང་ཆུབ་ཀྱི་སེམས་ཉམས་ལེན་བྱ་རྒྱུའི་ཁས་ལེན་བྱེད་པ་གཞིར་བཟུང་གིས། གནས་མཆོག་རྡོ་རྗེ་གདན་གྱི་མཆོད་རྟེན་གྱི་དྲུང་དང་དེའི་གཡས་གཡོན་དུ་གནས་པའི། བདག་མེད་ཀྱི་ཁྱི་ཉིས་བརྒྱ་ཡས་མས་ཤིག་ལ་ཐུན་གཉིས་ཀྱི་ཟས་སྦྱིན་པ་བཏང་གནང་གི་འདུག་དེའི་སྐོར་བཙུན་མ་དགའ་ཡང་ལྷ་མོ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། དེ་ཁོང་དང། ཁོང་གི་གསུང་དེ་ལ་བསམ་བཏང་བྱས་ནས་ང། ཁོང་གསུང་འདུག་ཉི་མ་རྟག་པར་སེམས་པ་བཟང་པོ་གནང་རོགས་ཟེར། ཁོང་གི་སྐུ་རིམ་ཡིན་ན་རེད་ཁོང་གི་བརྟན་བཞུགས་ཡིན་ན་རེད།

ང་ནི་རང་དབང་མེད་པ་ཅིག་ཕོད་ངུས་བྱས་ནས་དེ་ངས་མི་བྱེད་ལ་ད་ཕ་ད་ལྟ་ཕ་སྡུག་ལ་གང་དྲག་དྲག་ཞིག་ཁོ་ལ་བསམ་བློ་བཏང་ནས་ཡོང་ཡིན། ད་ཕ་མཇུག་ལ་ཡིན་ནམ་ཁྱི་ཁོ་ན་མ་གཏོགས་ངས་བསམ་བློ་མི་བཏང་ཟེར་ནས་ངས་དམ་བཅའ་བསྲིངས་བས། ཁོང་ནས་རྒྱ་གར་ཡུལ་མི་དྲུག་གླས་ཏེ་ཉིན་གཅིག་གི་གོང་ལ་ཁྱི་ལ་སྤྲད་རྒྱུའི་ཀྲིན་མོག་སིབ་སིབ་གྲ་སྒྲིག་བྱས་ཏེ། ཉིན་རྗེས་མ་དེ་ཞོགས་པ་ཆུ་ཚོད་ལྔ་པ་ཙམ་ཞིག་ལ་ཀྲིན་མོག་སིབ་སིབ་ཐོག་འོ་མ་བླུགས་ཏེ་ཁྱི་ལ་སྦྱིན་པ་དང། དེའི་ཕྱི་དྲོ་ཆུ་ཚོད་བརྒྱད་པ་ཡས་མས་ཙམ་ཞིག་ལ་སླར་ཡང་ཁྱི་ལ་དགོང་ཟས་སྤྲད་འདུག། ཀྲིན་མོག་ནང་ལ་འོ་མ་བླུགས། ནས་ཞོགས་ཀས་རྟག་པར་སྤྲད་ཡོག་རེད། ཆུ་ཚོད་ལྔ་པ་ནས་འགོ་བཙུགས་ཏེ་ད་ནམ་རྒྱུན་ཡིན་ན་ཆུ་ཚོད་དབུལ་སྐྱོར་དང་སེར་ཀ་ལ་མི་ལས་ཀ་དང་ཚ་བ་བྱེད་གི་ཡོད་བ། དེ་ནས་མཆོད་རྟེན་ནང་འགྲོ་བ་དེ་བསམ་དང་སྨོན་ལམ་བཏང། དགེ་བ་དང་བཟང་སྤྱོད་མཆོག་དང་བསྔོ་བ་སྨོན་ལམ། དེ་བྱ་བ་ག་འདྲ་ཡིན་ན་སྦྱོར་དངོས་རྗེས་གསུམ་ཚང་དགོས་གསུངས་འདུག་གདའ། ཡང་བཙུན་མ་གངས་དབྱངས་ལྷ་མོ་ལགས་ནས་ཁྱི་ལ་ཟས་སྦྱིན་གནང་ཡས་དེའི་ཆེད། རྒྱ་གར་ཡུལ་མི་དྲུག་ལ་གླ་ཆ་དང་གཞན་ཡང་ཁྱི་ལ་སྦྱིན་རྒྱུའི་གྲོ་ཞིབ་དང། འོ་མ་སོགས་ཁྱོན་མ་ནས་ཟླ་རེ་ཧིན་སྒོར་སྟོང་ཕྲག་བདུན་ཅུ་རེ་འགྲོ་སོང་འགྲོ་བཞིན་ཡོད་པ་དེའི་ཆེད་ཁོང་ནས་གནས་མཆོག་རྡོ་རྗེ་གདན་དུ་དད་ལྡན་ཆོས་ཞུར་བཅར་མཁན་རྣམས་ལས། ཞལ་འདེབས་བསྡུ་སློང་གནང་བ་ལས་གཞན་དངུལ་གྱི་ཡོང་ཁུངས་མེད་པ་གསུངས་གནང་བྱུང། ཞལ་འདེབས་དེ་དག་ཁྱི་འདི་ཚོ་བོ་གི་མིང་ཐོག་ལ་ཁྱེད་རྡོ་རྗེ་གདན་གྱི་དུད་འགྲོ་བདག་མེད་ལ་རྒྱབ་སྐྱོར་གནང་རོགས་ཟེར་ནས་དེ་ནང་ལ་གཞུང་འདི་ནང་ལ་བྲིས་ཡོད་རེད། དེ་ནས་ད་ཁ་ཤས་གཡོ་སྒྲོབ་ཐུག་ཡིན་སེམས་ཁེ་དེ་ནས་ཉན་གྱི་རག་མི་འདུག་ཟེར་འོང་མ་རེད།

ཁ་ཤས་སློབ་གྲྭ་ནས་སྐྱོ་བོ་སྤུན་སྐྱོང་གཉིས་ས་ཆའི་སློབ་གྲྭ་ནས་སྐྱོ་བོ་ཡིན། ཡང་ཁྱི་ལ་ཟས་སྟེར་རྒྱུའི་ལས་དོན་དེ་འགོ་འཛུགས་སྐབས་ནས་ཡོད་པ། རྒྱ་གར་བ Raj Kumar གྱིས་བརྗོད་དོན་ལ། ཡི་ག་མ་ཆགས་པའི་སྤུན་ནི་གི་ག་མའི་ཁི་ལ་ནི་མ་ཆད་ལགས་ཏེ།
ང་རང་ཨ་ནེ་ལགས་དང་མཉམ་དུ་ལས་ཀ་ལས་ནས་ལོ་ངོ་དྲུག་འགྲོ་གི་ཡོད་ལ། གཞན་ལ་ཕན་པའི་དགེ་བའི་ལས་བྱེད་རྒྱུ་དེ་ང་སྤྲོ་སྣང་གིས་སྐྱིད་པོ་འདུག་ཅེས་འགྲེལ་བརྗོད་གནང་བྱུང། གཞན་ཡང་བཙུན་མ་གངས་དབྱངས་ལྷ་མོ་ལགས་ནས་མ་འོངས་པར་ཁྱི་རྒན་གོག་དང་ཁྱི་ཕྲུག་སོགས་ཀྱི་བདག་ཉར་ཁང་ཞིག་བཙུགས་རྒྱུའི་དམིགས་ཡུལ་དང་འཆར་གཞི་ཡོད་པའི་འགྲེལ་བརྗོད་གནང་བྱུང། མ་འོངས་པར་ད་ནི་ས་ཆ་ཅིག་རག་ན་མཆོད་རྟེན་ནང་ཁྱི་དེ་ཚོ་འཕངས་དེ། ཁྱི་རྒན་གོག་དཀའ་ལས་ཁག་པོ་ཁ་ཤས་ཡོད་དེ་ཚོ་བཞག་ད་ས་ཆ་ས་ཆ་ལ་སྤུག་ཆེ་གི་སྤུག་ཆེ་ད་དེ་ཚོ་ལ་བདག་པོ་མེད་དེ་འདྲས་འདུག་ཨ་དེ་ཚོ་རུག་རུག་གྱིས་ག་འདྲ་སྐྱིད་པོ་ཡོད་རེད་བསམ་ང་ཚོར་བ་སྐྱེ་གི་འདུག་དུ་དེ་ད་ང་གོ་དཀར་དཀའ་ལས་ཁག་པོ་ཡིན་ས་རེད་ཡིན་ན་ཡང་དུས་ནམ་ཡང་ངས་ཁྱི་འདིའི་ལས་ཀ་དེ་གཡུག་གི་མ་རེད། སྤྱིར་བཏང་ཨ་ནེ་གངས་དབྱངས་ལྷ་མོ་ལགས་ནི་བོད་མདོ་ཁམས་ཆབ་མདོ་ཁུལ་དུ་འཁྲུངས་ཤིང། ཁོང་དགུང་ལོ་བཅུ་གཅིག་ཡིན་པའི་སྐབས་ལ་ཕ་ཡུལ་ཁམས་པ་སྒར་དུ་ཆོས་ཞུགས་གནང་སྟེ། ཕ་མ་གཉིས་ཀྱི་བཀའ་དྲིན་ལ་བརྟེན་ནས་ཕ་ཡུལ་ནས་ལྷ་ས་བར། བརྐྱངས་ཕྱག་བཙལ་ཏེ་ཕེབས་པའི་རྗེས་སུ་ཐེངས་གཅིག་མཚན་མོ་གཉིད་ལམ་གྱི་ནང། ཁོང་ནས་གོང་ས་མཆོག་མཇལ་བའི་རྨི་ལམ་རྨིས་པའི་རྗེས་སུ། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོར་ཁོང་རྒྱ་གར་ནང་གོང་ས་མཆོག་མཇལ་ཁའི་ཆེད་དུ་ཕེབས་ཡོད་ཅིང། ལོ་དེར་ཁོང་ལ་གོང་ས་མཆོག་མཇལ་ཁའི་སྐལ་བཟང་གོ་སྐབས་ཐོབ་པ་མ་ཟད། དེའི་རྗེས་སུའང་ཁོང་ལ་གོང་ས་མཆོག་གི་མཇལ་ཁ་དང་གསུང་ཆོས་ཞུ་རྒྱུ་སོགས་ཀྱི་གོ་སྐབས་སྔ་རྗེས་རིམ་པ་ཐོབ་སྟེ། ཁོང་སྐལ་བ་བཟང་པོ་ཞིག་ལ་ངོས་འཛིན་གནང་གི་འདུག་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ཐེངས་འདིའི་གནད་འདྲི་ལེ་ཚན་ནང་ཁེ་ན་ཌའི་གྲོང་ཁྱེར་ཀྲོ་རན་ཀྲོའི་ནང་གནས་བཞུགས་དཔེ་གསར་གྱོན་ཆས་དྲིལ་བསྒྲགས་གནང་མཁན་ཕུར་པ་ཚང་བསྟན་འཛིན་ལགས་ལ་ཁོང་གིས་དཔེ་གསར་གྱོན་ཆས་ཀྱི་དྲིལ་བསྒྲགས་ཀྱི་ཆེད་ལས་གནང་བའི་ཉམས་མྱོང་དང་ཕུགས་ཀྱི་དམིགས་ཡུལ་སོགས་ཀྱི་སྐོར་ལ་འདི་གའི་གསར་འགོད་པ་སྒྲོལ་མ་ལྷ་མོ་ལགས་ཀྱིས་གནད་འདྲི་ཞུས་པ་ཞིག་གཤམ་ལ་གསན་རོགས་གནང།
གསན་མཁན་རྣམས་ལྷན་རྒྱས་སྐུ་ཁམས་བཟང། ད་དེང་དུས་ཀྱི Model ཡང་ན་དཔེ་གསར་གྱོན་ཆས་ངོམ་མཁན་ནི་ཚོང་བདག་གི་འཛིན་ཚབ་ཆགས་བསྡད་ཡོད་དུས་གྱོན་ཆས་འཆར་འགོད་པ་ཚོས Model ནམ་རྒྱུན་དུ་ནས་འཚོལ་གྱི་ཡོད་རེད་ཡིན་ནའི་ལས་ད་བོད་རིགས་ཅིག་ནུབ་ཕྱོགས་ཀྱི་གྱོན་ཆས་ཁྲོམ་ར་དང་ད་སྙན་གྲགས་ཆེ་བའི་ཚོང་ལས་ལས་འགུལ་ཁྲོད་དུ Model གི་ཆེད་ལས་གནང་མཁན་དཀོན་པོ་ཆགས་བསྡད་ཡོད་རེད། ཐེངས་འདིའི་ལེ་ཚན་ནང་ལོགས་ལ Toronto ནང་རྟེན་གཞི་བྱས་པའི་བོད་རིགས Model བསྟན་འཛིན་རིག་འཛིན་ཕུར་པ་ཚང་ལགས་ཨེ་ཤ་རང་དབང་རླུང་འཕྲིན་ཁང་ལ་ཁོང་གི་ཆེད་ལས་ཀྱི་སྐོར་ལ་བཀའ་མོལ་གནང་གར་ཕེབས་ཡོད། ཁོ་རང་ནི་རྒྱ་གར་དྷ་རམ་ས་ལ་ལ་སྐྱེས་པ་དང། དྷ་ཤོད་བོད་ཁྱིམ་སློབ་གྲྭ་ནས་འཛིན་གྲྭ་དགུ་པ་བར་དུ་སློབ་སྦྱོང་གནང་བཞག་དེ་ནས་ཕྱིས་སུ་ཕྱི་ལོ་ཉིས་སྟོང་གསུམ་ལོའི་ནང Toronto ལ་གནས་སྤོས་གནང་ཡོད་པ་རེད་འདུག་བསྟན་འཛིན་ལགས་ད་ཁྱེད་རང་གིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཐེངས་འདིའི་ལེ་ཚན་ལ་ཕེབས་པར་འཚམས་འདྲི་ཞུས་པ་དང་སྦྲགས་ཐོག་མར་དེ་ལ་ཡང། ཁྱེད་རང་གིས་ད Model གནང་ཡ་དེ་ག་འདྲས་བྱས་འགོ་བཙུགས་པ་རེད་པས་ཁྱེད་རང་ཆུང་ཆུང་སྐབས་སུ་ནས་འདོད་པ་ཡོད་པ་ཅིག་རེད་པས་ཡང་ན་ཕྱིས་སུ་དམིགས་བསལ་གྱི་འགྱུར་བ་ཐེབས་པ་ཞིག་རེད་པས། སྒྲོལ་མ་ལགས་ཐོག་མར་དེ་ཨ་ནི་ང་ཨེ་ཤ་ཡ་རང་དབང་རླུང་འཕྲིན་ལ་ཨ་ནི་སྐད་བཏང་བ་དེ་ལ་ཐུགས་རྗེ་གནང་ཞུ་ཡ་ཡིན་ད་ང་ད་ལྟ Model ནི་ད་དེ་ལས་ཀ་དེ་བྱས་ནས་ད་ལོ་ཕལ་ཆེར་ལོ་བཅུ་དྲུག་ཡོད་ད།

ཨ་ནི་ཁྱོད་རང་གིས་པར་འདི་བཏང་ནས་ཁོ་རང་ཚོ་གི Client ལ་ནས་ད། འོན་ཏེ་ཁོ་རང་ཚོ་ལ་པར་འདི་བཏང་ཨ་ནི་ཁོ་རང་ཚོ་གིས་ཨོའོ་ཁོ་མི་གདོང་པ་ཡག་པོ་འདུག་ང་ཚོའི་དུག་སློག་འདི་གྱོན་ན་ཚོང་ཡག་པོ་འགྲོ་ས་རེད་འདུག་ཁྱབ་བསྒྲགས་ཡག་པོ་འགྲོ་ས་རེད་ལབ་ནས། པར་འདི་ལ་དགའ་ན་ནི་ཁྱོད་རང་ལས་ཀ་རག་གི་རེད་ཨ་ནི་དེ་ནས་བྱས་ནས་ཨ་ནི་ང་ཚོས་ཀྱི Fee ཆུང་ཆུང་ཆུང་ཆུང་ལེན་གི་རེད་ལགས་སོ། འོ་འདྲ་བྱས་ནས་འགོ་བཙུགས་རེད་ངས་ཀྱི།
ལགས་སོ་བསྟན་འཛིན་ལགས་ད་ཁྱེད་རང Model གནང་དུས་སུ་མ་ཐོག་མའི་ཉམས་མྱོང་ཞིག་ཡོད་རེད་པ་ལ་འོ་དེ་ག་འདྲ་ཞིག་བྱུང་སོང།
ཉམས་མྱོང་འདྲ་བ་དག་དཔེ་ཧ་ཅང་ཡག་པོ་བྱུང་སོང། གཅིག་ལ་ནི་ད་མི་འདྲ་མི་འདྲ་གང་བྱུང་མང་བྱུང་མཐོང་གི་འདུག་ར། Make up Artist ལབ་ནས་གདོང་པ་སྙིང་རྗེ་པོ་བཟོ་མཁན་རེད་འོ་ད། པར་རྒྱག་མཁན་མི་བྱས་ཨ་ནི། ང་རང་ནང་བཞིན་གྱི Model ཨ་ནི། ལུང་པ་གཞན་པ་ནས་རྒྱ་གར་ཡིན་ནའི་རེད། ཨ་ནི། དཀར་པོ་ནག་པོ། Asian། མང་པོ་ཡོད་ར། ཁོ་རང་ཚོ་ཐུག་ཁོ་རང་ཚོ་མཉམ་སྐད་ཆ་བྱེད་བྱེད་དུས་ཨ་ནི། ང་རང་བོད་པ་ཡིན་ཨ་ནི། རྒྱ་གར་ལ་སྐྱེས་པ་ཡིན་ཡིན་ནའི་བོད་པ་ཡིན་ལབ་དུས་ཁོ་རང་ཚོ་དོ་སྣང་མང་པོ་སླེབས་ཀྱི་འདུག་དེ་ནང་བཞིན་གྱི་ད་བོད་སྐོར་ལ་བཤད་རོགས་འདི་གོ་སྐབས་རོགས་ར་བྱེད་ཀྱི་འདུག་ཨ་ནི་ཁ་ཤས་ད་བོད་པའི་སྐོར་གེ་ཁོ་ཅིག་ཧ་གོ་མི་འདུག་ཨ་ནི་ང་རང་ཚོ་ད་རྒྱ་མིའི་འོག་ལ་ཉི་མ་ག་ཚོད་མྱངས་ཡོད་མེད་ད་དེ་ནང་བཞིན་གོང་ས་མཆོག་གི་སྐོར་ལ་བཤད་བྱེད་དུས་ཁོ་རང་ཚོ་གི་དོ་སྣང་ཏོག་ཙམ་སླེབས་ཀྱི་འདུག་ཨ་ནི་འོང་འདི་མཐོང་ནས་ངེད་ཀྱི་འདི་ཏོག་ཙམ་ཡག་པོ་མཐོང་སོང་ང་རང Model བྱས་ནས

ཕ་གི་ལ་ད་ལོ་གསུམ་ལས་ཀ་བྱེད་ཀྱི་གོ་སྐབས་རག་སོང་ར། ད་འདི་ཟླ་བ་འདི་ལྡབ་ཤུལ་ལ་འགྲོ་ནི Address དུ་བསྟན་ད་ལོ།
ལགས་སོ། ད་ཁྱེད་རང་གིས Model ཆ་རེད་པའི་ཉམས་མྱོང་ནས་བོད་རིགས Model གནང་འདོད་ཡོད་མཁན་ཚོ་ལ་བསླབ་བྱ་ཡང་ན་བསམ་འཆར་ག་རེ་གསུང་ཡག་ཡོད་པས་ལགས། སྤྱིར་བཏང་ད་འདི Modeling འདི་ད་སོ་སོ་དབྱིངས་ཡོད་ན་ངེད་ཀྱིས་ག་རེ་བསམ་གྱི་ཡོད་ལབ་ན་སོ་སོ་དབྱིངས་ཡོད་ན

སེམས་ཤུགས་མ་ཆག་བྱས། སོ་སོ་དེའི་བྱེད་ཡས་ཀྱི་དབྱིངས་འདི་ཡོད་ན། ངས་བརྒྱ་ཆ་བརྒྱ་བྱེད་ལབ། ཡིན་ནའི་གལ་ཆེ་ཤོས་དེ་ལྟ་འདི་རེད Modeling Line འདི་ལ་ཁོ་རང་ཚོས་ཀྱི། གཟུགས་པོ་རིང་ལོས་དེ་གལ་ཆེན་པོ་དཔེ་བཟོ་གི་འདུག་སོ། མི་སེར་གྱི་བུ་ཡིན་ན་ཧྥིད། དྲུག་དང་ཚེག་གཅིག་བྱས་བུ་མོ་ཡིན་ན། ལྔ་དང་ཚེག་བདུན་ཟེར་བ་རེད་ཤག། སོ། དང་པོ་དེ་ལ་སོ་སོ་གཟུགས་པོ་རིང་ལོས་དེ་ཏག་ཏག་ཡིན་ན།

ཡང་ཐེངས་འདིའི་བདུན་རེའི་དཔྱད་བརྗོད་གླེང་སྟེགས་ཞེས་པའི་ལེ་ཚན་ནང Thermo Fisher Scientific ཞེས་པའི་ཨ་མེ་རི་ཁའི་མེ་སཱ་ཆུ་སེད་མངའ་སྡེའི་གྲོང་ཁྱེར Boston ནང་རྟེན་གཞི་བྱས་པའི་ཁེ་གཉེར་ལས་ཁང་གིས་བོད་ནང་རིགས་རྫས་བསྡུ་ལེན་གྱི་འཕྲུལ་རིགས་ཡོ་བྱད་ཚོང་སྒྱུར་བྱེད་རྒྱུ་མིན་པའི་ཐག་གཅོད་བྱས་པ་དང་འབྲེལ་ནས། ཐག་གཅོད་འདིའི་གལ་གནད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་སྙན་ཐོ་ཐོན་པ་བཞིན་རྒྱ་ནག་གཞུང་གིས་བོད་ནང་བོད་མིའི་རིགས་རྫས་བསྡུ་ལེན་བྱེད་པའི་རྒྱ་གཞུང་གི་ཡིག་ཆ་ཁག་ཕྱིར་ཐོན་པའི་ནང Thermo Fisher ཚན་རྩལ་ཁང་གི་སར་ནས་འཕྲུལ་རིགས་ཡོ་བྱད་མཁོ་སྒྲུབ་བྱེད་ཀྱི་ཡོད་པ་གསལ་ཡོད་པ་བཅས་ཀྱི་ཐད་བཀྲ་ཤིས་དབང་ཕྱུག་ལགས་དང་བསྟན་འཛིན་བདེ་སྐྱིད་ལགས་གཉིས་བར་དཔྱད་གཞིའི་གླེང་མོལ་ཞུས་པ་ཞིག་གསན་རོགས་གནང།

ད་རྒྱལ་སྤྱི་རེད་ད་ག་ནང་བཞིན་ཅིག་ཨ་མི་རི་ཀའི་ནང་ལོག་གི་གསར་འགྱུར་བརྒྱུད་ལམ་ཁག་མང་པོ་ཅིག་ནང་ལོག་ལ་གནས་ཚུལ་འདི་ཅིག་ད་བཟང་ཕྱོགས་དང་ད་ག་ནང་བཞིན་རྒྱལ་ཁའི་གི་དབང་སུ་གཟིགས་ཕྱོགས་དེ་འདྲས་ཅིག་བྱུང་བསྡད་ཡོད་རེད་ད་གཞི་རྩའི་གི་ད་ད་གནས་ཚུལ་འདི་ཅིག་ད་བོད་མི་གཙོ་བོ་གྱུར་བའི་ཅིག་འགྲོ་བ་མིའི་ཐོབ་ཐང་ལས་འགུལ་བ་རེད་ད་ག་ནང་བཞིན་ཨ་མི་རི་ཀའི་གྲོས་ཚོགས་དང་ད་ཨ་རིའི་གི་གཞུང་འབྲེལ་མི་སྣ་ཅིག། ཆེ་ཁག་གིས་གནོན་ཤུགས་དང་ད་ག་ནང་བཞིན་གཅིག་ཞུ་སྐུལ་ཚོང་ལས་ཁང་དེ་ལ་རིམ་པ་གནང་བའི་ཀྱི་ཁྲོད་ལ་ད་རེས་ད་ཅིག་བོད་རང་སྐྱོང་ལྗོངས་ནང་ལོགས་ལ་བོད་མིའི་ཀྱི་རིགས་རྫས་བསྡུ་ལེན་བྱེད་ཡས་ཀྱི་ཡོ་ཆས་ཚོང་འགྲེམས་འདི་ད་ལྟ་ཐཱ་མོ་ཧྥི་ཤར་ཚོང་ལས་ཁང་གིས་མཚམས་འཇོག་བྱེད་ཀྱི་ཡིན་ཞེས་པའི་ཀྱི་བསྒྲགས་གཏམ་དེ་ཀྱི་གནས་ཚུལ་བྱུང་ཡོད་རེད་ད་རིང་གི་ལེ་ཚན་འདིའི་ནང་གཞི་རྩའི་ཀྱི་ཚོང་ལས་སྡེ་ཁག་འདི་ཀྱི་ཅིག་རྒྱ་ནག་ལ་ཚོང་འགྲེམས་བྱེད་ཡས་དེ་ག་དུས་ནས་འགོ་བཙུགས་ཡོད་མེད་དང་རང་བཞིན་གྱི་ད་རེའི་གནས་ཚུལ་འདི་ཕྱོགས་གཅིག་ནས་རྒྱལ་ཁའི་རྒྱལ་ཁ་ཅིག་ཡིན་པ་ཅིག་ཚང་མས་ཀྱིས་ངོས་འཛིན་ཞུས་པ་ནང་བཞིན་གྱི་དགའ་བསུ་ཞུ་མཁན་མང་པོ་ཅིག་ཡོད་རེད་དེ་ཕྱོགས་གཞན་གཅིག་ནང་ལ་དངོས་ཡོད་ཀྱི་ད་ད་ལྟ་ཚོང་ལས་ཁང Thermo Fisher གྱིས་གསལ་བསྒྲགས་བྱས་པ་ནང་བཞིན་ད་སང་ཉིན་ནས་གནངས་ཉིན་ནས་ཅིག་བོད་ནང་ལོགས་ཀྱི་བོད་མི་ཚོའི་ཀྱི་རིགས་རྫས་བསྡུ་རུབ་བྱེད་ཡས་དངོས་སུ་མཚམས།

འཕྲུལ་ཆས་དེ་འདྲ་བཟོ་གནང་གི་ཡོད་འཕྲུལ་ཆས་དེ་གའི་དེ་དཔེ་ན་ད་སྨན་ཁང་ཡིན་ནའི་འདྲ་འདུག་སྐོར་སྲུང་ཉེན་རྟོག་སྐོར་སྲུང་ལས་ཁུངས་ཡིན་ནའི་འདྲ་འདུག་དེ་གའི་དེ་ལ་ཡ་གཅིག་ཅ་དངོས་དགོས་དགོས་མཁོ་ཡོད་པ་དེ་གའི་དེ་བཟོ་གི་ཡོད་རེད་བ་ད་ད་དེ་ཐར་མ་ཕེ་ཤར་གྱིས་བོད་ནང་ལོགས་ལ་ཡ་བོད་མིའི་ཁྲག་རིགས་རྒྱུད་རྫས་ནི་བརྟག་ཞིབ་བྱེད་ཡག་གི་འཕྲུལ་རིག་ཀྱི་ཡོ་ཆས་ཡོ་ཆས་དེ་ག་འདྲ་བཟོ་གི་ཡོད་རེད་ཟེར་དེ་དང་དེ་ག་འདྲ་འཚོང་གི་ཡོད་རེད་ཟེར་དེ་གའི་ཤུགས་རྐྱེན་ག་རེ་ཡོད་རེད་ཟེར་འདིའི་ཐོག་ལ་ད་གནས་ཚུལ་འཕེལ་རིམ་ག་རེ་ག་རེ་བྱུང་ཡོད་རེད་ང་ཚོ་འདི་གས་འདི་བྱས་པ་ཞུ་ཡ་ཅིག་ཆགས་འགྲོ་གི་འདུག་ད་སྤྱིར་བཏང་ནས་འདི་གནས་ཚུལ་འདི་སྔ་མོ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཡ་རྒྱ་ནག་གི་མངའ་འོག་ལ་ཡོད་པའི་ཤར་ཏུར་ཀི་སི་ཐན་ད་ཤིན་ཅང་ཟེར་འབོད་གི་ཡོད་རེད་རྒྱ་ནག་གཞུང་གི་འདོད་ཚུལ་བྱས་ན་ལུང་པ་འདིའི་ནང་ལོགས་ལ་ཡ་ཨ་ནི་མི་རིགས་ཚོ་ད་ཡུ་གུར་མི་རིགས་ཚོའི་ཐོག་ལ་ཡ་སྟངས་འཛིན་བྱེད་ཡ་གི་ཆེད་དུ་ད་འགྲོ་བ། མིའི་ལུས་ཕུང་ལ་ཡ་ད་ཁྲག་རིགས་རྒྱུད་རྫས་མི་བྱེ་བྲག་པ་སོ་སོ་ལ་མ་གཏོགས་མེད་པའི DNA ཟེར་གི་རེད་བ་རྒྱུད་རྫས་འདི་གས་འདི་གཅིག་བརྟག་དཔྱད་བྱས་ནས་འདི་གས་མ་དཔེ་འདྲ་པོ་འདི་ཚུར་ཉར་ཡག་ལ་ཡ་ད་འདི་གསོག་འཇོག་བྱེད་ཡག་གི་འཕྲུལ་ཆས་འདི་འདྲ་ཡོད་རེད་བ་ཡོ་ཆས་འདི་གས་འདི་འདྲ་བཟོ་ཡག་ལ་ཡ་ད་གང་འདྲ་རོགས་པ་བྱེད་ཀྱི་འདུག་ཟེར་ཡག་འདི་རེད་ད་འདི་འཕྲུལ་རིག་འདི་གས་རྒྱུད་ནས་ད་ད་ལྟ་བོད་ཀྱི་ཆབ་སྲིད་ལས་འགུལ་བ་རེད་ད་ག་ནང་བཞིན་འགྲོ་བ་མིའི་ཐོབ་ཐང་གི་ཚོགས་པ་ཁག་གིས་འདི་ཐོག་ལ་ཡག་ག་རེ་ཞུ་གི་ཡོད་རེད་ཟེར་དུས་ཙམ་པ། གནས་ཚུལ་འདི་ཛ་དྲག་པོ་ཆགས་ཡ་སྤྱིར་བཏང་འདི་ལུང་པ་མང་པོ་ཞིག་ལ་ཡག་འདི་འདྲའི་བསྡུ་རུབ་བྱེད་ཡ་ལུགས་སྲོལ་ཡོད་ས་རེད། ད་ཡིན་ནའི་འདི་བསྡུ་རུབ་བྱེད་བོད་ནང་ལོགས་ལ་ག་རེ་རེད་ལབ་ན་བོད་རང་སྐྱོང་བོད་སྤྱི་ཁོག་རེད་མི་འདུག་ད་ལྟ་འདི་བོད་དབུས་གཙང་ཕྱོགས་ཀྱི་ད་ལྟ་བོད་རང་སྐྱོང་ལྗོངས་ཟེར་བའི་རྒྱ་ནག་གཞུང་གིས་དབྱེ་བའི་ས་ཁུལ་འདི་ནང་ལ་ཡ་ཆགས་འགྲོ་གི་འདུག་འདི་ནང་ལ་ག་རེ་བྱེད་ཀྱི་ཡོད་རེད་ཟེར་དུས་ཙམ་པ། བོད་མི་ཚོའི་ཀྱི་ཁྲག་རིགས་རྒྱུད་རྫས་ཚུར་བསྡུ་ལེན་བྱས། དེ་ནས་མ་འོངས་པར་སང་ཉིན་གཉིས་བསྡུ་བ་ཆབ་སྲིད་ཀྱི་རྙོག་དྲ་ལྷག་པ་དང་སོགས་པ་ད་དུ་བ་ཅིག་རྒྱ་ནག་གཞུང་ལ་ཡ་གཅིག་མ་བདེ་བ་བྱུང་བ་གནས་ཚུལ་འདི་བྱུང་དུས་ཙམ་པ་འདི་སྐབས་དེ་ལ་གལ་སྲིད་ཕ་གི་ལ་ཡ་གཅིག་ཀར་གོར་བྱུང་ཡོད་ན་དེའི་ནང་ལ་ཡ་མི་གཅིག་སླེབས་བྱས་མི་དེ་གི་སྐྲ་ཡིན་ན་འདྲ་འདུག་ལག་པའི་པར་རྗེས་ཡིན་ན་འདྲ་འདུག་ལག་རྗེས་ལ་སོགས་པ་དེ་འདྲས་ཀྱི་ཕྱོགས་ནས་གང་འདྲ་ཁྲག་རིགས་རྒྱུད་རྫས་ལ་ཡ་དཔྱད་པ་བྱེད་བྱས་མི་དེ་སུ་རེད་འདུག་འདི་སྐབས་དེ་རྙོག་དྲ་ལྷག་ཡོད་ན་འདི་སུ་རེད་འདུག་ཟེར། རྒྱ་ནག་གཞུང་གི་ལྟ་སྤྱོད་མི་མཐུན་པའི་གི་མི་སྣ་དེ་འདྲ་འཇུ་བཟུང་བྱེད་བདེ་པོ་ཞེ་པོ་ཅིག་ཡོང་ཡག་གི་ཉེན་ཁ་ཡོད་རེད་ཟེར་ཡ་གཅིག་ད་གང་འདྲ་གནས་ཚུལ་འདི་འདྲ་ཞིག་གི་ཐོག་ནས་འདི་ཛ་དྲག་པོ་རྩི་ཡའི་རྒྱུ་མཚན་འདི་རེད་ད་འདི་བོད་ནང་ལོགས་ལ་ཡང་འདི་ག་དུས་ནས་བྱུང་བ་རེད་ཟེར་ཡ་འདི་ད་ང་ཚོ་དཔྱད་པ་བྱེད་ཡ་གི་གནས་ཚུལ་མང་པོ་ཞིག་ཡོད་རེད་ཡིན་ན་ད་ལྟ་འདི་བཤད་ཐུབ་ཡ་འདྲ་པོ་དེ་ལ་ཡང་ད་སྙན་ཐོ་ཞིག་བཏོན་ཡོད་རེད་ད་ལྟ་ཨ་མི་རི་ཀའི་ད་ལྟ་འདི Canada Toronto གཙུག་ལག་སློབ་ཆེན་ནང་ལ་ཡོད་པའི Citizen Lab ཞེས་ཁོ་རང་ཚོ་གི་ཞིབ་འཇུག་བྱས་པའི་སྙན་ཐོ་ཞིག་བཏོན་པའི་ནང་ལོགས་ག་རེ་ཟེར་གྱི་འདུག་ཟེར་དུས་ཙམ་པ། བོད་ནང་ལོགས་ལ་ཉིས་སྟོང་བཅུ་དྲུག་ནས་ཉིས་སྟོང་ཉི་ཤུ་རྩ་གཉིས་བར་དུ་ཨ་ནི་མི་མང་དང་བོད་ག་རེ་ཟེར་དགོས་རེད་རྒྱ་ནག་གཞུང་གི་གྲངས་ཐོ་རེ་དག་ནས་ཤིན་ཕ་གིའི་ས་གནས་ས་ཐོག་ལ་ཡ་བོད་མི་གི་ཨ་ནི་ཁྲག་རིགས་རྒྱུ་རྫས་ཚུར་བསྡུ་ལེན་བྱས་པའི་གི་གྲངས་ཐོ་འདི་བཏོན་གནང་འདུག་དེའི་ནང་ལོགས་ད་གྲངས་ཀ་དེ་ཧང་སངས་ཡ་ཞེད་སྣང་ཚ་པོ་འདྲ་ཞིག་རེད་ཤག་ད་དེ་ནང་ལ་བོད་ས་ཡ་གཅིག་ལྷག་ཙམ་ཞིག་ཟེར་གྱི་འདུག་དེ་འདྲའི་གི་དཔེ་དེ་འདྲ་ཚུར་བསྡུ་རུབ་བྱས་པ་རེད་ཟེར་གྱི་འདུག་ད་དེ། བཤད་པས་ན་ཨ་ནི་བོད་ཀྱི་ད་བོད་མིའི་གྲངས་འབོར་ད་ད་ང་ཚོ་ས་ཡ་དྲུག་བདུན་བདུན་བཤད་ཀྱི་ཡོད་པ་རྒྱ་ནག་གཞུང་གི་གྲངས་ཐོ་གཞིར་བཟུང་བྱས་པས་ན་དེའི་ནང་ལོགས་ནས་བོད་པ་ཕྱེད་ཀ་ཞིག་གི་ཨ་ནི་དཔེ་ཡིག་ཆ་དང་ག་རེ་ཟེར་དགོས་རེད་ད་ལུས་ཀྱི་པར་ཆས་མ་སོང་ད་ཆ་ཚང་ཚུར་བླངས་བཞག་ཡོད་རེད་པ་ད་དེ་ནས་སང་ཉིན་གནངས་ཉིན་ཞིབ་འཇུག་བྱེད་དགོས་ཡ་ད་ཅིག་ཞིབ་བཤེར་བྱེད་དགོས་ཡ་འདྲ་བྱུང་ན་ལམ་སང་ཤེས་རྟོགས་ཡོང་ཡ་ཅིག་ད་ལམ་སང་དེ་ནས་འཇུ་བཟུང་བྱེད་ཐུབ་ཡ་གི་གནས་ཚུལ་ཅིག་ཆགས་འགྲོ་གི་ཡོད་རེད་བྱས་དུས་ཙམ་པ་དེ་དོ་སྣང་བྱེད་དགོས་ཡ་གི་གནས་ཚུལ་རྒྱུ་མཚན།

ལྷག་པར་དུ་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་བྱེད་མཁན་གྱི་ཡང་ཚོགས་པ་དེ་འདྲ་ཡོད་རེད་པ་ད་བློ་གཟུ་བོར་གནས་པའི་ཚོགས་པ་དེ་གས་ད་ག་རེ་གསུང་གི་འདུག་ཟེར་ན། འདི་སྤྱིར་བཏང་དེ་འདྲའི་ལུགས་སྲོལ་ཅིག་ཡོད་རེད་ཡིན་པ་ཡིན་ནའི་ད་བོད་ནང་ལོགས་ལ་རེད་ཤིན་ཅང་ཡུ་གུར་མི་རིགས་ཚོ་གི་ཐོག་ལ་ཡ། འདི་བསྡུ་རུབ་བྱེད་པའི་སྐབས་ལ་ཡ་ད་དངོས་གནས་བྱས་ན་རྒྱལ་སྤྱིའི་ཁྲིམས་ལུགས་གཞིགས་ན་ཁྱེད་རང་འདི་བསྡུ་གི་ཡིན་འགྲིག་གི་རེད་པས་ཟེར་གྱི་སྐད་ཆ་ཞིག་དྲིས་དགོས་འདུག་ག་འདི་སྐད་ཆ་རྩ་བ་ཉིད་འདྲི་གི་ཡོད་ས་མ་རེད་པ་ད་འདི་ཨ་ནི་དཔེ་མི་སྲིད་པའི་མི་སྒེར་གྱི་རང་དབང་ཨ་ནི་ད་འགྲོ་བ་མིའི་ཐོབ་ཐང་གི་གནས་ཚུལ་ཆགས་སྟངས་འདྲ་པོ་འདི་འདི་འདྲ་ཅིག་གི་ཐོག་ནས་ད་གང་འདྲ་ཆགས་ཀྱི་ཡོད་པ་གཉིས་ཐད་ནས་འདི་བེད་སྤྱོད་བྱེད་ས་འདི་ཨ་ནི་ད་ལྟ་གནད་དོན་དབྱེ་ཞིབ་པ་རེད་འགྲོ་བ་མིའི་ཐོབ་ཐང་ལ་ལྟ་ཞིབ་བྱེད་མཁན་ཚོ་རེད་ལྷག་པར་དུ་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ཐོག་ལ་ལྟ་ཞིབ་བྱེད་མཁན་གྱི་ཚོགས་པ་ཚོ་གིས་འདིའི་ཐོག་ལ་ཡང་ཤུགས་རྐྱེན་ཤུགས་ཆེ་སྤྲད་ཡོད་རེད་པ་ད་ད་ལྟ་དེ་ཡིན་དུས་ཙམ་པ་ད་འདི་གས་དེ་མི་མང་གི་འདོད་མོས་དང་མཐུན་པ་མི་མང་གིས

ཨ་མི་རི་ཀའི་ནང Massachusetts མངའ་སྡེ་ནང་ཆགས་པའི Thermo Fisher ཚོང་ལས་ཁང་གི་ཐད་ཀར་ཚོང་ལས་ཁང་སྡེ་ཁག་གཅིག་ཅིག་དེ་རིང་ནས་ཐག་གཅོད་དེ་བྱས་པ་རེད་ད་བོད་ནང་ལོགས་ལ་དེ་ཚོའི་རིགས་རྫས་བསྡུ་རུབ་ཀྱི་ད་ཡོ་ཆས་དེ་ཚོ་ཅིག་ཚོང་འགྲེམ་བྱེད་ཡ་མཚམས་བཞག་གི་ཡིན་ཞེས་ཞུས་པ་རེད་ད་ལྟ་རིགས་རྫས་བསྡུ་དེའི་ད་དབྱིན་སྐད་ཐོག་ནས་ད་ལྟ DNA ཞུ་དགོས་རེད་ད་རྣམ་པ་ཚོ་མང་པོ་ཅིག་མཁྱེན་གྱི་རེད DNA དེའི། སོ་སོའི་མི་གང་ཟག་ཅིག་གི་ད DNA དེ་ཁྲག་བརྒྱུད་ནས་བརྟག་དཔྱད་བྱེད་ཐུབ་ཡས་ཀྱི་ད་བརྒྱུད་ལམ་རེད་ལག་ཆ་ཅིག་ཆགས་ཀྱི་ཡོད་རེད། དེའི་གི་ཁྲག་ཐིགས་པ་གཅིག་དེའི་གི་ཨ་ནི་མི་གང་ཟག་དེའི་གི་རིགས་རྒྱུད་རེད་མི་རིགས་རེད་ད་ག་ནང་བཞིན་གཅིག་ད་སོ་སོའི་གི་གཟུགས་པོའི་ནང་ལོགས་ནད་གཞི་དང་ཨ་ནི་གཅིག་ཕ་མ་སུ་ཡིན་མེད་དང་ད་གང་ལྟར་མི་གཅིག་གི་རྒྱལ་རབས་ལོ་རྒྱུས་ཆ་ཚང་གཅིག་རྟོགས་ཐུབ་ཡས་ཀྱི། ཡོ་བྱད་ཅིག་ཡིན་དུས། ད་རང་དབང་རྒྱལ་ཁབ་ལྟ་བུ་ནང་ལོགས་མཚོན་པ་ཡིན་ན་གང་ཟག་ཅིག་གིས་དེ་འདྲའི་ཁྲག་ཅིག་ཡར་ལེན་བྱས་དེ་འདྲའི་བྱས་དེ་གིས། མི་གང་ཟག་དེ་གིས་ཆོག་མཆན་སྤྲད་པ་སྤྲད་ན་མ་གཏོགས་དེ་འདྲའི་བྱེད་ཡས་ཀྱི་ཐོབ་ཐང་ཅིག་རྩ་བ་ནས་ཡོད་མ་རེད་ད་ལྟ་བཀྲ་ཤིས་ལགས་ཀྱིས་གོང་དུ་གསུངས་སོང། ད་ལྟ་བོད་ནང་ལོགས་ལ་ད་ལྷག་པར་དུ་བོད་རང་སྐྱོང་ལྗོངས་ནང་ལོགས་ལ། བོད་མི་ཚོའི་གི་རིགས་རྫས་བསྡུ་རུབ་བྱེད་ཡས་དེ་དང་པོ་དེ་ད་རྒྱ་ནག་གཞུང་གིས། མི་སོ་སོ་བོད་མི་ཚོ་སོ་སོ་དང་བླངས་ཀྱིས་ཡོང་བྱས་ད་ང་དེ་འདྲ་འདིའི་ནང་ལོགས་ལ་ཆ་ཤས་ལེན་གྱི་ཡིན་དེ་འདྲའི་གི་རང་དབང་ཅིག་མེད་པ་མེད་པའི་སྒང་ལ་རྒྱ་ནག་གཞུང་གིས་བཙན་ཤེད་རང་གི་འོག་ནས་དེ་འདྲ་བྱས་ཡས་ཀྱི་གནས་སྟངས་ཆགས་བསྡད་འདུག་གཉིས་པ་འདི་རྒྱ་ནག་གཞུང་གིས་མ་བིན་ཤེས་བྱས་ད་ལ་རིགས་རྫས་བསྡུ་རུབ་བྱས་ཡས་ཡིན་མ་ཤེས་པ་བྱས་ལྷག་པར་དུ་ད་ད་ད་གནས་ཚུལ་འདི་བྱུང་ཡས་འདི་ད་དེ་སྔ་ཕྱི་ལོ་ཉིས་སྟོང་བཅུ་དྲུག་ནས་འགོ་བཙུགས་ཡིན་པ་གི་ད་ལྟའི་ཆ་ལ་ད་ཉམས་ཞིབ། དང་སྙན་ཐོ་འདི་ཚོ་གཟིགས་ཡོང་དུས་དེ་འདྲས་ཤིག་ར་འཕྲོད་བྱུང་གི་ཡོད་རེད་དེ་གང་ལྟར་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་རྩ་གཉིས་འདིའི་བར་ལྷག་པར་དུ་འཛམ་བུ་གླིང་ནང་ལོགས་ལ་ཏོག་དབྱིབས་རིམས་ནད་བྱུང་བའི་སྐབས་སུ་ད་བོད་ནང་ལོགས་ལ་ལྷག་པར་དུ་ད་རྒྱ་ནག་དང་ཅིག་ཉེ་འགྲམ་ཡིན་དུས་ཏོག་དབྱིབས་རིམས་ནད་འདི་ཁྱབ་ཆེན་པོ་བྱུང་ཡོང་དུས་སྐབས་དེ་དུས་རྒྱ་ནག་གི་ཉེན་རྟོག་པ་རེད་རྒྱ་ནག་གི་ད་སྨན་པ་རེད་མང་པོ་ཅིག་གིས་བོད་མི་མང་པོ་ཅིག་ལ་སྐབས་དེ་དུས་ད་ཏོག་དབྱིབས་རིམས་ནད

མགོ་སྐོར་ཐེབས་པ་འདྲ་ཆགས་བསྡད་ཡོད་རེད། གང་ཡིན་ཟེར་ན། ཏོག་དབྱིབས་རིམས་ནད་ཀྱི་ནད་གཞི་དེ་ཡོད་མེད་བརྟག་དཔྱད་བྱེད་ཡག་ལ་ཅིག་སོ་སོ་ཁྲག་བཏོན་དགོས་ཡག་ཆགས་ཀྱི་ཡོད་མ་རེད་འདི་ཚང་མས་མཁྱེན་བསྡད་ཀྱི་ཡོད་རེད། སོ་སོའི་སྣ་ཁུག་ནང་ལོགས་ལ་ཅིག་ཡ། སྲིང་བལ་ཅིག་བླུགས་བྱས་ཨ་ནི་འདིའི་ནད་འབུ་དེ་འདུག་མི་འདུག་བརྟག་དཔྱད་བྱེད་ཐུབ་ཀྱི་ཡོད་རེད་དེ་ནས་རྒྱ་ནག་གཞུང་གིས་སྐབས་དེ་དུས་བོད་མི་མང་པོ་ཅིག་གི་ཁྲག་བསྡུ་ལེན་བྱས་རྗེས། ད། དེ་འདྲ་ལས་གཞི་འདིའི་ནང་ལོགས་ལ་མཉམ་ཞུགས་བྱེད་ཐུབ་ཡག་ལ་མགོ་སྐོར་བཏང་བའི་གནད་དོན་ཅིག་ཆགས་བསྡད་ཀྱི་འདུག་ཨ་ནི། ད་ལྟ་གོང་དུ་ཞུས་པ་ནང་བཞིན་རེད DNA རིགས་རྫས་བསྡུ་རུབ་བྱས་ཡག་དེ། ད་ལྟ་ཨ་མི་རི་ཀ་ལྟ་བུ་ནང་ལོགས་ལ་ཡིན་ན་སོ་སོའི་མི་གཅིག་གིས་ད་དང་བླངས་ཀྱིས་བྱས་ན་མ་གཏོགས་བྱས་ཡག་མེད་པ་གི་གནད་དོན་ཅིག་ཆགས་བསྡད་ཀྱི་ཡོད་རེད་ནས་འཛམ་བུ་གླིང་ནང་ལོགས་ལ་རྒྱལ་ཁབ་དེ་འདྲའི་རྒྱལ་ཁབ་གཞུང་ཁག་ཅིག་གིས་བཙན་དབང་རེད་ད་ཅིག་ཁྲིམས་བཟོས་ནས་མི་གང་ཟག་ཚང་མ་གཅིག DNA གི་བསྡུ་རུབ་དེ་བྱེད་དགོས་ཀྱི་རེད། བྱེད་མཁན་ཡོད་རེད་ཟེར་ན་ཡོད་པ་རེད་ད། ཨ་མི་རི་ཀས་ཀུ་ཝེད་ཀྱི་རྒྱལ་ཁབ་ལ་ཆ་མཚོན་པ་ཡིན་ན། ཀུ་ཝེད་ཀྱི་མི་སེར་ཡིན་པའི་རྗེས་ལ། མི་སེར་ཆ་ཚང་གཅིག་གི DNA དང་རིགས་རྫས་བསྡུ་རུབ་དེ་བྱེད་དགོས་ཀྱི་ཡོད་པ་དེ་རྒྱལ་ཁབ་ཀྱི་ཁྲིམས་རེད་ཡིན་ནའི་ད་ཁྲིམས་འདི་ལ་ཅིག་ངོ་རྒོལ་བྱེད་མཁན་མང་པོ་བྱུང་ཙང་འདི་ཏག་ཏག་བསྡད་ཀྱི་མེད་ཙང་མི་གང་ཟག་གཅིག་གི་རང་དབང་རེད་མི་གང་ཟག་གཅིག་གི་སྒེར་གྱི་གནད་དོན་ནང་ལོགས་ལ་ཅིག་ཡ་སིམ་འཛུལ་བྱེད་ཀྱི་ཡོད་པའི་གནད་དོན་གཞི་བཞག་པའི་ཐོག་ནས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་ལ་ད་ཀུ་ཝེད་རྒྱལ་ཁབ་འདྲ་བོ་ལ་ཆ་མཚོན་པ་ཡིན་ན། ཁྲིམས་འདི་གཅིག་ད་མེད་པ་ཆགས་པའི་གནས་སྟངས་ཆགས་པ་རེད། ད་ད་ལྟ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་བར་དུ་དེ་འདྲའི་རྒྱལ་སྤྱིའི་ནང་ལོགས་ཀྱི་ཉམས་ཞིབ་དང་སྙན་ཐོ་ཁག་ལ་གཟིགས་ཡོང་དུས། འཛམ་བུ་གླིང་ནང་ལོགས་ལ་ཅིག། མི་གི་རིགས་རྫས་བསྡུ་རུབ་བྱེད་ཡ་གྱི་ལས་གཞི་ཆེ་ཤོས་འདི་ད་ལྟ་རྒྱ་ནག་ནང་ལོགས་ལ་ཡོད་པ་ཅིག་ངོས་འཛིན་བྱས་ཏེ་ཡ་ཅིག་ཆགས་བསྡད་ཀྱི་འདུག་ད་འདི་ད་ལྟ་སྤྱི་བཏང་གི DNA རིགས་རྫས་བསྡུ་རུབ་ཅིག་བྱེད་ཡ་གི། ཅིག་སྤྱི་ཡོངས་ནས་གནས་ཚུལ་ཆགས་བསྡད་འདུག་ད་ཐེངས་ད་ང་ཚོ Thermo Fisher དང་འབྲེལ་བྱས་བོད་ནང་ལོགས་ཀྱི་བོད་མི་ཚོའི་གི་བསྡུ་རུབ་བྱེད་ཡ་འདི་གི་གནད་དོན་ལ་གཟིགས་པ་ཡིན་ན། ད་ང་ཚོ Citizen Lab ད Canada ནང་ཆགས་པའི་གི་ཉམས་ཞིབ་སྡེ་ཁག་འདི་རེད་ད་ག་ནང་བཞིན་འགྲོ་བ་མི་ཐོབ་ཐང་ལྟ་ཞིབ་ཁང་གི་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་ད་གནས་ཚུལ་འདི་ཅིག་རྒྱལ་སྤྱི་ནང་ལོགས་ལ་ཅིག་མངོན་གསལ་ཆགས་པ་རེད་ད་ཡིན་ནའི། བྱུང། སྐབས་དེ་དུས་ཀྱི་གནས་ཚུལ་སྙན་ཐོ་དེ་ཚོའི་ནང་གཟིགས་པ་ཡིན་ན་རྒྱ་ནག་གཞུང་གི་ངོས་ནས་བོད་མི་ས་ཡ་གཅིག་ལྷག་གི་ད་ལྷག་པར་དུ་བོད་རང་སྐྱོང་ལྗོངས་ནང་ལོགས་ཀྱི་བོད་མི་ས་ཡ་གཅིག་ལྷག་གི་རིགས་རྫས་བསྡུ་རུབ་བྱས་པའི་ཀྱི་གནས་ཚུལ་ཐོན་ཡོད་རེད་འདིའི་ནང་ལོགས་ནས་ལྷག་པར་དུ་ད་བོད་པའི་ཀྱི་བུ་ཕྲུག་ལོ་ལྔ་ད་ལོ་ཆུང་ན་འདི་འདྲའི་ཀྱི་བོད་མི་ཚོའི་གི་ཁྲག་ད་བསྡུ་རུབ་བྱས་བྱས་ད་གང་ལྟར་དམིགས་ཡུལ་ཆེ་ས་ལ་བལྟས་པ་ཡིན་ན་འདི་ད་གནད་དོན་དབྱེ་ཞིབ་པ་དང་ལྷག་པར་དུ་འགྲོ་བ་མི་ཐོབ་ཐང་གི་གནད་དོན་གྱི་ཕྱོགས་ནས་གཟིགས་པ་ཡིན་ན། བོད་མི་རིགས་འདི་གཅིག་ད་གུ་ཡངས་མེད་པ་བཟོས་བྱས་གང་ལྟར་རྒྱ་ནག་གཞུང་གི་བཙན་གནོན་འོག་ལ་བོད་མི་ད་རེ་རེ་ངོ་རེ་གཅིག་རང་དབང་མེད་པའི་ཐོག་ནས་གནས་དགོས་ཡ་དང་ད་བོད་མི་རིགས་འདི་རྩ་མེད་བཟོ་ཡག་གི་ལག་ཆ་གཅིག་ལ་བེད་སྤྱོད་བྱེད་ཀྱི་ཡོད་པ་གཅིག་ད། རྒྱལ་སྤྱིའི་ནང་ལོགས་ཀྱི་སྙན་ཐོ་རེད་ཉམས་ཞིབ་པ་མང་པོ་གཅིག་གིས་ངོས་འཛིན་བྱས་ཏེ་གཅིག་ཆགས་བསྡད་ཀྱི་འདུག་ཨ། རེད་ད་ལྟ་དེའི་ནང་ལ་ད་ང་ཚོ་དོ་སྣང་བྱེད་དགོས་ཡག་མང་པོ་ཞིག་འདུག་ད་འདི་ནང་ནས་ད་ལྟ་རིགས་རྫས་བསྡུ་ལེན་འདི་དང་པོ་གནས་ཚུལ་བོད་ནང་ལོགས་གནས་ཚུལ་འདི་ག་འདྲ་བྱུང་འདུག་ཟེར་དེ། དཔྱད་པ་བྱེད་དགོས་ཡ་ཞིག་རེད་ཤག་ད་ལྟ Emile Dirks ལ་ང་ཚོ་དེ་སྔོན་བཀའ་མོལ་འདི་ཞུས་པ་རེད་ཁོ་རང་གིས་དེའི་སྐོར་དེ་ད་ཁོ་རང་ད་དེ་ཉམས་ཞིབ་གནང་མཁན་དང་སྙན་ཐོ་བཏོན་མཁན་དེ་རེད་ད་ཁོ་རང་གིས་ཉིས་སྟོང་ཉི་ཤུ་རྩ་གཉིས་ཕྱི་ཟླ་གསུམ་ཕྱི་ཟླ་དགུ་པའི་ཚེས་བཅུ་གསུམ་ལ་ཡང་སྙན་ཐོ་དེ་བཏོན་ཡོད་རེད་དེའི་ནང་ལ་ཁོ་རང་ཚོའི་ད་ལྟ་དཔེ་མཚོན་ཞུ་དགོས་རེད་ད་ཉམས་ཞིབ་གནང་དུས་ཙམ་པ་དེ་ཉམས་ཞིབ་གནང་པའི་གི་ཁུངས་དང་ལུང་དེ་ག་རེ་དྲངས་དགོས་ཡ་གལ་ཆེན་པོ་ཞུ་བརྩིས་ཡོད་རེད་ནུབ་ཕྱོགས་ཡུལ་གྲུ་ཁག་ནང་ལ་ཨ་ནི་དེ་བྱེད་དུས་ཙམ་པ་དེ་ནང་ལ་ལུང་དེ་ག་རེ་དྲངས་བྱས་ཟེར་དུས་ཙམ་པ་སྔོན་མ། ད་དཔེ་མཚོན་ཟེར་དགོས་རེད་བ་དཔེ་མཚོན་བརྒྱ་ཙམ་ཞིག་བསྡུས་ཤག་དེ་ཡང་ད་བོད་རང་སྐྱོང་ལྗོངས་ཀྱི་ས་ཁུལ་མང་པོ་ཞིག་ནས་ཚུར་བསྡུས་ཤག་ད་འདི་ནང་ལ WeChat ཀྱི account འདི་འདྲས་ཟེར་དགོས་རེད་བ WeChat ཀྱི་འཕྲིན་ཕྲན་གྱི་བྱང་བུ་འདི་འདྲའི་ཐོག་ནས་དགུ་བཅུ་གོ་གཉིས་ཅིག་ལ་ཡང་བཀའ་འདྲི་གནང་ཤག་ཨ་ད་ག་ནང་བཞིན་ད་ལྟ་རྒྱ་ནག་གཞུང་འབྲེལ་གྱི་དྲ་རྒྱ་ཆེ་ཡག་འདི་འདྲས་ད་དྲ་རྒྱ་ཡོད་པ་འདི་འདྲས་བདུན་ནང་ལོགས་ལ་ཡང།

བོད་ནང་ལོགས་ཀྱི་གནས་ཚུལ་ཆེ་ཁག་ཁ་ཤས་ཀྱི་ནང་ནས་དཔེར་ན་ད་ལྟ་སློབ་གྲྭ་ཁག་ནང་ལ་བོད་པའི་སློབ་ཕྲུག་དེ་གའི་དེའི་འདོད་པ་ཡོད་མེད་ལ་མ་ལྟོས་པའི་བཙན་དབང་དང་བཅུག་འདུག་ཟེར་ཡ་གཅིག་བྱས་གཉིས་པ་དེ་ལ་ད་ལྟ་རིགས་རྫས་བསྡུ་ལེན་བྱེད་ཀྱི་ཟེར་ད་དེའི་དཔེ་ཤིན་ཅང་ནང་ལོགས་ལ་ངོ་མ་མི་གྲངས་ས་ཡ་མང་པོ་ད་ཅིག་ག་སོགས་བཀག་ཉར་བྱས་པ་འདི་བཟོ་འདྲ་ཅིག་ཆགས་ཡ་གི་ཉེན་ཁ་ད་ག་མ་འོངས་པར་ད་གནས་ཚུལ་ཆེན་པོ་ཆགས་ཡ་གི་དེ་འདྲས་ཀྱི་གཞི་གཅིག་གྲུབ་པ་རེད། དེ་ནས་ད་ལྟ་བོད་ནང་ལོགས་ལ་རིགས་རྫས་བསྡུ་ལེན་བྱེད་དགོས་རེད་མི་འདུག་ད་ལྟ་མིག་རིལ་དེ་འདྲ་ལ་ཡང་པར་ལེན་རེ་བྱས་འདུག་ཨང་ད་འདི་པར་ལེན་བྱས་བྱས་དེ་གའི་ཚང་མ་ལ་དོན་དག་གཅིག་པ་རེད་ཅེས་ཟེར་གྱི་འདུག་ད་ལྟ་གནད་དོན་དབྱེ་ཞིབ་པ་ཚོར་བཀའ་འདྲི་ཞུ་དུས་ཟེར་བ་ཁོ་རང་ཚོས་འདི་མ་འོངས་པར་བེད་སྤྱོད་ག་པར་འགྲོ་གི་རེད་ཟེར་ཏེ་སེམས་འཚབ་བྱེད་གཞི་དེ་རེད་ཅེས་གསུང་གི་འདུག་ད་དེ་འདྲ་ཅིག་གི་ཐོག་ནས་ཉམས་ཞིབ་གནང་ཡོད་རེད་ཉམས་ཞིབ་དེ

དཀའ་ངལ་གྱི་གཞི་རྩ་ཅིག་ཆགས་འགྲོ་གི་ཡོད་རེད་ད། རྒྱལ་སྤྱིའི་ནང་ལོགས་ལ་གནས་ཚུལ་དེ་བྱུང་པའི་རྗེས་ལ་ཡ་ཨ་ནི། ད་ཅིག་སློབ་ཕྲུག་བོད་རང་བཙན་ཚོགས་པ་རེད་བོད་རང་དབང་ཚོགས་པ་རེད་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་རེད་དེ་ག་ནང་བཞིན་བོད་མིའི་སྒྲིག་འཛུགས་རེད་ད་ལྟ་བོད་པའི་སྤྱི་བོད་པའི་ཚོགས་སྡེ་ཁག་མང་པོ་ཅིག་གིས་འདིའི་སྒང་ལ་ཡ་ཤུགས་ཞེ་པོ་ཅིག་བསྐྱོན་པ་རེད་པ་ཤུགས་བསྐྱོན་བྱས། ད་སྤྱིར་བཏང་ཡིན་ན་ནམ་རྒྱུན་རྒྱལ་སྤྱིའི་ནང་ལོགས་ལ་རྒྱལ་ཁབ་ཅིག་དང་རྒྱལ་ཁབ་ཅིག་ཕན་ཚུན་བར་རུ་ལ་ཡང་ཤུགས་རྐྱེན་སྤྲོད་རེས་འགྲོ་གི་ཡོད་རེད་པ་ད་ད་རེས་དེ་ག་རེ་རེད་ཟེར་ན་ད་རེས་ལས་འགུལ་གྱི་ངོ་བོ་ཐོག་ནས་ང་ཚོས་དཔྱད་པ་ཅིག་ཞུས་པ་ཡིན་ན་དེ་ཁྲོམ་རའི་མ་རྩ་དང་འབྲེལ་བ་ཡོད་པའི་གི་ད་ག་ཚོ་ལ་ཚོང་དང་འབྲེལ་བ་ཡོད་པ་ཅིག་ཆགས་འགྲོ་གི་ཡོད་དུས་དེ་ནང་ལ་ཡང་ཚོང་ནང་ལ་མ་ཤེར་བདག་པོ་ཡོད་རེད་པ་མ་ཤེར་བདག་པོ་ཚོ་ལ་ཡང་གནོན་ཤུགས་སྤྲད་བྱས་ཨ་ནི་མ་ཤེར་བདག་པོ་ཚོས་གི་དེ་ལ་ཡང་ད་ག་ད། ཅིག། ཁས་ལེན་མ་ལེན་ཟེར་ཡ་འདི་གནད་དོན་གཅིག་ཆགས་པ་རེད་དེ་འདྲ་ཅིག་གི་ཐོག་ནས། མ་ཤེར་བདག་པོ་ཚོས་ཀྱི་ད་སོ་སོའི་དངུལ་བཙུགས་དངུལ་བཙུགས་སའི་གི་ཨ་ནི Thermo Fisher ལ་ཡ་གནོན་ཤུགས་སྤྲད་བྱས་ད་ཁོང་ཚོས་ཀྱི་ཟླ་ཉིན་ཟླ་བ་ཅིག་ལ་ཡ་འདི་ཞིམ་ཁ་སོ་ར་གྲོས་ཆོད་ཅིག་བཞག་འདུག་མ་ཤེར་བདག་པོ་ཚོས་ཀྱི་ད་འདི་འགྲིག་གི་མི་འདུག་ཟེར་བྱས་བྱས་དེ་འདྲ་ཅིག་གི་ཐོག་ནས་གནས་ཚུལ། ལངས་ཡ་བཟོ་འདྲ་འདི་དེ་འདྲ་ཅིག་རེད་ཨ་ནི། ད་འདིའི་སྒང་ལ་ཡ་སློབ་ཕྲུག་ཚོགས་པ་རེད་ད་ག་རེ་ཞིག་བོད་པའི་ཚོགས་པ་བོད་དོན་ལས་འགུལ་ཚོགས་པ་ཚོ་གི། ཨ་རིའི་གྲོས་ཚོགས་དང། ཨ་ནི་རྒྱལ་སྤྱིའི་གཞུང་དང་ཚོགས་སྡེ་ཁག་ལ་ཡང་ཞེ་པོ་ཅིག་ཤུགས་ཆེན་པོ་ཞུས་པ་རེད་པ་དེ་ཞུས་བྱས། ཨ་མི་རི་ཀའི་རྒྱ་ནག་གི་ལས་དོན་ལྷན་ཚོགས་ཀྱི་ངོས་ནས། ད་ལྟ་དེ Thermo Fisher ལ་ཡང་དྲི་བ་བཏང་གནང་བྱས། ཉིས་སྟོང་ཉི་ཤུ་རྩ་གཉིས་ད་གནས་ཚུལ་དེ་བྱུང་ནས་ཟླ་བ། བདུན་བརྒྱད་ཟླ་བ་ལྔ་དྲུག་ཅིག་མ་གཏོགས་འགྲོ་གི་ཡོད་མ་རེད་ལམ་སང་ཡིག་འབྲེལ་བྱས་བྱས་འདི་འགྲིག་གི་མི་འདུག་ཟེར་འདི་བྱས་པ་དེ་ཨ་ནི་ཨ་རི་གྲོས་ཚོགས་ཀྱིས་ད་འདི་མི་མང་གི་དངུལ་དང་འདོད་པ་ཡོད་མེད་དེ་ག་བལྟ་དགོས་རེད་ཟེར་དྲི་བ་ཞིག་བཏང་བྱས་དེ་ལ་ཡ Thermo Fisher གྱིས་ལན་འདེབས་བྱས་པ་རེད་པ་ལན་འདེབས་བྱས་བྱས་ཨ་ནི་འདི་བོད་ནང་ལོགས་དེ་དུས་ཁོང་ཚོ་དངུལ་འབོར་དེ་གས་དེ་ལབ་བཞག་ད་གང་ལྟར་ས་ཡ་གཅིག་དང་འབུམ་དྲུག་གི་དངུལ་དེ་འདྲའི་དངུལ་འབོར་གྱི་མ་གནས་ཡིན་པའི་ཡོ་ཆས་ཚོང་འགྲེམས་བྱས་པ་རེད་ཟེར་བྱས་ལབ་པ་རེད་པ། ད་དེ་ཁས་ལེན་པ་བཟོ་འདྲ་ཅིག་རེད་འདི་འདྲའི་ཅིག་གི་ཐོག་ནས་ད་ད་ལྟ། ཁས་ལེན་དུས་ཙམ་པ་དེ་ལ་ཡ་ད། བོད་དོན་ལས་འགུལ་བ་ཚོས་ཀྱི་མུ་མཐུད་ནས་ཞུ་ཡིག་ཕུལ་ཡ་དང་ལས་འགུལ་སྤེལ་ཡ་དང་ས་རྟགས་བསྡུ་རུབ་བྱེད་ཡ་དང། སློབ་ཕྲུག་མང་པོ་ཅིག་ད་ལྟ་ཕ་གིའི་ཐ་མོ་ཧྥི་ཤར་ལས་ཁུངས་རང་ལ་ཕྱིན་བྱས། དེ་འདྲའི་སྙན་ཞུ་དེ་ག་དེ་སྤྲད་པ་འདི་འདྲ་བྱུང་ཡོད་རེད་ཨ་ནི་ཡ་ད། པོར་ཅུ་གལ་དང། རྒྱ་གར་སྦེང་ལོར་ནང་དུ་བ་ལ་ཕྱིན་བྱས་ལས་ཁུངས་ཁག་དེ་ག་ལ་ཡ་ཡིག་ཆ་འདི་འདྲ་སྤྲད་པ་འདྲ་བྱུང་ཡོད་རེད་དེ་གས་དེ་གི་ད་ལྟ་ཤུགས་རྐྱེན་ཅིག་སླེབས་ཀྱི་ཡོད་པ་དེ་དངོས་སུ་ད་ར་འཕྲོད་པ་བཟོ་འདྲ་ཅིག་རེད་ཨ་ནི། ད་ལྟ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཕྱི་ཟླ་བཅུ་པའི་ནང་དུ་བ་ལ་ཡ་ཨ་ནི་ཨ་རི་གྲོས་ཚོགས་ཀྱིས་ད་ལྟ་ད་དེའི་ཐོག་ལ་ད་ལྟ་འདི་གའི་འདི་ར་འཕྲོད་ནས་ད་ལྟའི་ཚོང་ལས་ཐོག་ལ་ཡ་གལ་སྲིད་ཐ་མོ་ཧྥི་ཤར་གྱིས་མ་ཉན་པ་ཡིན་ན་ཚོང་ལས་ཕྱིར་འདྲེན་ཟེར་ཡ་དེ་ཚོང་འདི་གའི་འདི་ཅ་དངོས་འདི་གའི་འདི་ཨ་མི་རི་ཀ་ནས་འགྲོ་དགོས་ཀྱི་ཡོད་རེད་པ། ཚོང་ལས་དེ་གས་འདི་ནས་ཕར་ཕྱིན་པ་ཡིན་ན་དེ་གས་འདི་ལ་སྟངས་འཛིན་བྱེད་དགོས་འདུག་ནན་པོ་བྱེད་དགོས་འདུག་ཟེར་ཅིག་ད་ཤུགས་ཆེན་པོ་ཞེ་བོ་ཞིག་གསུངས་ཡོད་རེད། ད་འདི་གསུངས་ཙང་ད་གནོན་ཤུགས་རེད་བ་གནོན་ཤུགས་འདི་གནོན་ཤུགས་འདི་ག་བ་ལ་སླེབས་ཀྱི་ཡོད་ཟེར་དུས་མཐའ་མ་དེ་ལ་ཚོང་ཚོང་བཟོ་ཚོང་ཁེ་གཉེར་ལས་ཁང་དེ་ལས་ཁང་ལ་ཡ་བབས་བྱས་མཐའ་མ་དེ་ལ་ད་ལྟ་དེ་གནས་ཚུལ་ད་ལྟ་ང་ཚོ་ཤེས་རྟོགས་བྱུང་ཡ་དེ་ན་ག་རེ་བཤད་ཀྱི་འདུག་ཟེར་དུས་ཙམ་པ། ཐ་མོ་ཧྥི་ཤར་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཕྱི་ཟླ་ལྔ་བ་དྲུག་པ་བདུན་པ་ཡས་མས་ཅིག་ནས་ཨ་ནི་བོད་ནང་ལོགས་ལ་ཡོ་ཆས་འདི་ཚོང་འགྲེམས་བྱེད་ཡ་མཚམས་བཞག་པ་ཡིན་ཟེར་ཅིག་འདི་འདྲས་ཀྱི་ཐག་གཅོད་མཚམས་བཞག་ཡ་གི་ཐག་གཅོད་བྱས་པ་ཡིན་ཟེར་ཅིག་སྐད་ཆ་གཅིག་འདི་འདྲས་ཅིག་སླེབས་བསྡད་ཡོད་རེད་ཨ་ནི་ཡ་ད་མཐའ་མ་དེ་ལ་ཏག་ཏག་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཕྱི་ཟླ་བཅུ་གཉིས་ཀྱི་ཚེས་པ་སུམ་ཅུ་སོ་གཅིག་ཉིན་མོ་དེ་ལ་ཡ་ཅ་ལག་དེ་གས་དེ་འཚོང་རྒྱུ་བྱེད་རྒྱུ་མེད་པའི་ཨ་ནི་ཁས་ལེན་ག་རེ་ཟེར་དགོས་རེད་ངོས་བཞེས་བྱས་པ་ཡིན་ཟེར་ཅིག

བོད་མི་ཚོ་ལ་རྒྱལ་ཁ་ཡིན་པ་ཅིག་ངོས་འཛིན་ཐུབ་ཡས་འདི་གནད་དོན་འདི་ནས་ཅིག་ཆགས་བསྡད་ཀྱི་འདུག་ད་ད་ལྟ་ལས་འགུལ་གྱི་ལས་འགུལ་དང་ལས་འགུལ་བ་གྱི་རྣམ་པའི་འོག་ནས་ཅིག་བལྟས་ཡོང་དུས་འདས་པའི་ལོ་གཅིག་ལྷག་རིང་ག་ལ་ད་ཅིག་བོད་མི་ད་ཚང་མ་རེད་ལྷག་པར་དུ་ཅིག་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཅིག་གི་ལས་འགུལ་རིམ་པ་མང་པོ་དང་ཅིག་བསྟུད་མར་སྤེལ་བའི་རྐྱེན་གྱིས་ད་རེས་ཐ་མོ་ཧྥི་ཤར་ཚོང་ལས་ཁང་གིས་ད། ཐག་གཅོད་དེ་ཆགས་པ་གཅིག་ལ་ངོས་འཛིན་བྱེད་ཀྱི་ཡོད་དེ་ཡིན་ནའི། ད་ལྟ་རིགས་རྫས་བསྡུ་རུབ་བྱེད་ཡག་གི་འཕྲུལ་ལས་རེད། དེ་ག་ནང་བཞིན་འཕྲུལ་རིགས་དང་ཡོ་ཆས་བཟོ་མཁན་དེ་ཐ་མོ་ཧྥི་ཤར་གཅིག་པོ་རེད་ཟེར་ན་མ་རེད་བ། ད་ལྟ་འཛམ་བུ་གླིང་ནང་ལོགས་ལ་ལྷག་པར་དུ་ཡུ་རོབ་རྒྱལ་ཁབ་ནང་ལོགས་ལ། DNA། དང་འབྲེལ་བ་ཡོད་པའི་གི་རིགས་རྫས་བསྡུ་རུབ་ཀྱི་ཡོ་ཆས། བཟོ་མཁན་གྱི་ཚོང་ལས་སྡེ་ཁག་མང་པོ་ཞེ་བོ་ཞིག་ཡུ་རོབ་ནང་ཡོད་རེད་དེ་ག་ནང་བཞིན་ཨ་མི་རི་ཀའི་ནང་ལོགས་ལ་ཡོང་དུས་རྒྱ་ནག་གཞུང་ལ་དེ་འབྲེལ་གྱི་ཡོ་ཆས་བཙོང་མཁན་དེ་ཐ་མོ་ཧྥི་ཤར་ཙམ་མ་ཡིན་པར་ཚོང་ལས་སྡེ་ཁག་མང་པོ་ཞེ་བོ་ཞིག་ཡོད་རེད་འདི་མཉམ་དུ་ད་ལྟ་བཀྲ་ཤིས་ལགས་ཀྱིས་གོང་དུ་གསུངས་པ་ནང་བཞིན་རེད་ཐ་མོ་ཧྥི་ཤར་ཚོང་ལས་དེ་གཅིག་ཡོ་ཆས་བཟོ་མཁན་དེ་ཆགས་བསྡད་ཀྱི་ཡོད་རེད་དེའི་ནང་ལོགས་ལ་ཚོང་དང་འབྲེལ་བ་ཡོད་པའི་གི་མ་རྩ་བཙུགས་མཁན་དེ་ད་མི་གང་ཟག་མང་པོ་དངུལ་ཆེན་པོ་ཡོད་མཁན་དཔལ་འབྱོར་ཡོད་མཁན་གྱི་གང་ཟག་དེ་ཚོ་ཡོང་དུས་མི་མང་པོ་ཞེ་པོ་ཅིག་འབྲེལ་བ་ཡོང་དུས་ད་ལྟ། གནད་དོན་འདི་བྱུང་བ་དང་ད་ལྟ་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲིལ་བསྒྲགས་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་ང་ཚོའི་རླུང་འཕྲིན་ཁང་ལ་ཅིག་གནད་དོན་འདིའི་སྐོར་འགྲེལ་བརྗོད་གནང་པའི་སྐབས་སུ། ཕྱོགས་གཅིག་ནས་ད་ལྟ་ཐར་མོ་ཕི་ཤར་གྱི་དི་ཨེན་ཨེ་ལྟ་བུའི་རིགས་རྫས་བསྡུ་རུབ་བྱས་ཡག་གི་ཡོ་བྱད་འདི་ཚོ་ཚོང་ཡ་མཚམས་བཞག་གི་ཡིན་ཞེས་དེ་དགའ་བསུ་ཞུས་པ་དང་ཅིག་གཏམ་བཟང་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ཕྱོགས་གཞན་ཅིག་ལ་ཡང། འཛམ་བུ་གླིང་ནང་ལོགས་ལ་ཡོ་ཆས་བཙོང་མཁན་དེ་འདྲས་མང་པོ་ཞེ་པོ་ཅིག་ཡོད་དུས་ཡ་ཁོ་ཚོ་ལ་ཡང་ད་མུ་མཐུད་བྱས་ཡང་ཤུགས་རྐྱེན་སྤྲད་བྱས་ཅིག་བོད་ནང་ལོགས་ལ་རེད་ལྷག་པར་དུ་རྒྱ་ནག་གཞུང་གི་མཉམ་དུ་དེ་འདྲས་ཀྱི་རིགས་དང་ཚོང་ལས་དེ་འདྲས་མི་ཡོང་བའི་ཆེད་དུ་གནོན་ཤུགས་མུ་མཐུད་སྤྲད་བསྡད་ཡ་དེ་གལ་ཆེན་པོ་ཆགས་བསྡད་ཀྱི་འདུག་བྱས་དེ་གསུངས་པ་དང་ང་ཚོ་བོད་མིའི་སྒྲིག་འཛུགས་ཀྱིས་གསུངས་པ་ནང་བཞིན་ད་ལྟ་རྒྱལ་སྤྱི་བོད་དོན་ལས་འགུལ་ཁང་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་བྱས་པའི་གི་ད་ཚོགས་གཙོ་བསྟན་ཆོས་རྒྱ་མཚོ་ལགས་ཀྱིས་ད་ཅིག་མུ་མཐུད་བྱས་ཡང་རྒྱ་ནག་གཞུང་གི་ངོས་ནས་བོད་མི་ཅིག་རང་དབང་མེད་པ་དང་དེ་ག་ནང་བཞིན་བོད་མི་གི་ད་ངོ་བོ་རྩ་མེད་བཟོ་ཡས་ཀྱི་ཆེད་དུ་ཐབས་ལམ་གཅིག་ཆགས་བསྡད་ཡོད་རེད་ད་ལྟ་རིགས་རྫས་བསྡུ་རུབ་བྱས་འདི་མ་ཡིན་པའི་ཐབས་ལམ་མང་པོ་ཞེ་པོ་ཅིག་ཡོད་རེད་འདི་ཚོའི་གི་ཐོག་ལ་ཡང་ད་ཡང་གཅིག་གནོན་ཤུགས་རེད་ཚོང་ལས་སྡེ་ཁག་ཁག་ལ་མུ་མཐུད་སྤྲད་བསྡད་ཡ་འདི་གལ་ཆེན་པོ་གཅིག་ཆགས་ཡིན་པ་གསུངས་བསྡད་ཀྱི་འདུག་ད་ད་ལྟ་འདི་གོང་དུ

གནད་དོན་གཙོ་བོ་གཅིག་དེ་ད་རེས་རྒྱ་ནག་གཞུང་གིས་ད་སྐབས་དེ་དུས་རྒྱ་ནག་གི་ཉེན་རྟོག་པས་ཀྱི་བོད་མི་ཚོའི་བོད་རང་སྐྱོང་ལྗོངས་ནང་ཡོད་པའི་ཀྱི་བོད་མི་ཚོའི་ཀྱི་ཅིག་རིགས་རྫས་བསྡུ་རུབ་བྱེད་པའི་སྐབས་སུ་ཁོ་ཚོའི་ཀྱི་ཕོ་མོ་དབྱེ་བ་མེད་པའི་ཐོག་ནས་ལོ་དང་ག་རེ་བཅས་དབྱེ་བ་མེད་པའི་ཐོག་ནས་བོད་བོད་མི་ཡིན་པ་ཙམ་གྱི་བུ་རེད་བུ་མོ་རེད་ཕྲུ་གུ་ཆུང་ཆུང་རེད་དེ་ག་ནང་བཞིན་ཅིག་ལྷག་པར་དུ་ནག་ཉེས་ཕོག་གི་འདུག་བསམ་པའི་ཀྱི་གང་ཟག་ཅིག་ན་རང་བཞིན་གྱི་འདི་ཚོ་ཚང་མའི་ཀྱི་རིགས་རྫས་བསྡུ་རུབ་བྱེད་ཀྱི་ཡོད་པ་དང་ལྷག་པར་དུ་ཁོ་ཚོའི་ཀྱི་སྙན་ཐོ་ནང་ལོགས་ལ་རྒྱ་ནག་གཞུང་གིས་ཅིག

ཉེ་དུས་ཉི་ཧོང་ནང་ས་འགུལ་གྱི་གོད་ཆག་ཁྲོད་གནོད་སྐྱོན་ཕོག་པ་རྣམས་ལ་གདུང་སེམས་མཉམ་སྐྱེད་ཆེད་གཤིན་པོའི་སྨོན་ལམ་གསུང་འདོན་ཞིག་ཟླ་འདིའི་ཚེས་དྲུག་ཉིན་གོ་སྒྲིག་ཞུས་གནང་འདུག་དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ལོ་གསར་ཚེས་ཉིན་གྱི་ཉིན་རྒྱབ་ལ་ཉི་ཧོང་གི་ནུབ་བྱང་ས་ཁུལ་ནོ་ཀྲོ་ཞེས་པའི་ཕྱེད་གླིང་ནང་ས་འགུལ་འགུལ་ཚད་བདུན་དང། ཚེག་དྲུག་ཅན་ཞིག་བརྒྱབ་པའི་རྐྱེན་གྱིས་མི་རྒྱུ་ཟོག་གསུམ་ལ་གནོད་སྐྱོན་ཚབས་ཆེ་ཕོག་པའི་ཡིད་སྐྱོའི་གནས་ཚུལ་བྱུང་བར་བརྟེན་ནས་ཉི་ཧོང་སྐུ་ཚབ་དོན་གཅོད་ཁང་དང་ཉི་ཧོང་ནང་གི་བོད་རིགས་སྤྱི་མཐུན་ཚོགས་པ་ཐུན་མོང་གིས་ས་འགུལ་གྱི་གོད་ཆག་ཁྲོད་རྐྱེན་འདས་སུ་ཕྱིན་པ་རྣམས་ཐེ་བའི་གནོད་སྐྱོན་ཕོག་མཁན་རྣམས་ལ་མྱ་ངན་གུས་བཏུད་དང་གདུང་སེམས་མཉམ་སྐྱེད་མཚོན་ཕྱིར་ཉི་ཧོང་གི་རྒྱལ་ས་ཀྲོ་ཁྱོའི་བོད་ཁང་ནང་གཤིན་པོའི་བསྔོ་སྨོན་གསུང་འདོན་གྱི་འདུ་འཛོམས་ཤིག་གོ་སྒྲིག་གནང་འདུག། སྐབས་དེར་ཉི་ཧོང་སྐུ་ཚབ་དོན་གཅོད་ཨཱརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་རང་བྱུང་གི་གོད་ཆག་ཁྲོད་རྐྱེན་འདས་སུ་ཕྱིན་པ་རྣམས་དང་གནོད་སྐྱོན་ཕོག་མཁན་རྣམས་ལ་བོད་ཕྱི་ནང་གཉིས་ཀྱི་བོད་མི་ཡོངས་ཀྱི་ཚབ་ཞུས་ནས་མྱ་ངན་གུས་བཏུད་དང་གདུང་སེམས་མཉམ་སྐྱེད་ཞུས་པ་མ་ཟད་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ལ་དགེ་འདུན་འདུས་མང་རྒྱ་མཚོའི་ལྷན་དུ་ཉི་ཧོང་ནང་ས་འགུལ་གྱི་གནོད་སྐྱོན་ཕོག་མཁན་ཡོངས་ལ་ཐུགས་སྨོན་རྒྱ་ཆེ་མཛད་པའི་སྐོར་གསུངས་པ་དང་འབྲེལ། མགོན་པོ་གང་ཉིད་ནས་ཉི་ཧོང་གི་སྲིད་བློན་ཕོ་མི་ཡོ་ཀི་ཤི་ད་མཆོག་ལ་ཐུགས་གསོའི་གསུང་འཕྲིན་ཅིག་བསྩལ་གནང་མཛད་པ་དེ་སྒྲོག་སྦྱང་ཞུས་པར་ཉི་ཧོང་བ་རྣམས་དགའ་ཚོར་ཆེན་པོ་བྱུང་བ་དང་སེམས་འགུལ་ཆེན་པོ་ཐེབས་འདུག་ཡང་བོད་རང་སྐྱོང་ལྗོངས་ཟེར་བའི་ས་གནས་རྒྱ་ནག་དམར་ཤོག་ཚོགས་པའི་ཆབ་སྲིད་གྲོས་བསྡུར་ཚོགས་ཆུང་གི་ཚོགས་གཙོ་ཟུར་པ་ཅང་ཇི་ཡིས་ཁྲིམས་དང་སྒྲིག་གཞི་ཁག་ལ་རྩིས་མེད་ཚབས་ཆེ་བཏང་བའི་ཉེས་མིང་འོག་རྒྱ་ནག་དམར་ཤོག་ཚོགས་པ་ནས་ཕྱིར་འབུད་བཏང་བ་མ་ཟད། གོ་གནས་ནས་ཀྱང་གནས་དབྱུང་བཏང་ཡོད་པའི་གནས་ཚུལ་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ། བཀྲ་ཤིས་བདེ་ལེགས།